དང་པོ་ནི་ན་ཚ་དེ་ངོ་འཕྲོད་པ་ཞིག་དགོས་རེད། ན་ཚ་དེ་ངོ་ཡག་པོ་མ་འཕྲོད་པ་ཡིན་ན། སྨན་དང་དེ་ཚོ་ཚང་མ་ཏག་ཏག་སྨན་དེ་ཏག་ཏག་བཏང་ཐུབ་ཀྱི་ཡོད་མ་རེད། བྱས་ཙང་སྡུག་བསྔལ་ཤེས་པར་བྱ་ཟེར་དུས་ད་ན་ཚ་དེ་ངོ་འཕྲོད་པ་ཞིག་དགོས་རེད་དེ་ནང་བཞིན་ཞིག་བྱེད་དགོས་རེད། གཅིག་བྱས། ད་ཀུན་འབྱུང་སྤང་བར་བྱ་ཟེར་དུས་ད་ན་ཚ་ངོ་འཕྲོད་ནས་ན་ཚ་དེ་ཡོང་བའི་རྒྱུ་རྐྱེན་དེ་རྩད་གཅོད་བྱས་རྗེས། དེ་ལས་ཕར། རྩད་ཆོད་པ་ཞིག་དགོས་རེད། དེ་བྱེད་དུས་ཙང་ནས།

ད་ད་ནད་འགོ་ཡས་ཡོད་དེ་ངེས་ཅི་ཡིན་ན་ད་འབུ་འབུ་ད་འབུ་གི་རིགས་དེ་འདྲས་ཅིག་གི་ཡོད་རེད་བ་ཞིག་དེ་གི་རྐྱེན་གྱིས་ཨ་ནི་གློ་བ་ལ་རྨ་ཆགས་དེ་ན་ཚ་དངོས་གནས་དེ་རེད་བ། ད་ན་ཚ་དེ་གི་རྐྱེན་པས་ཨ་ནི་བྲང་ཁོག་ན་ཚ་བཏང་ཡས་ཚ་བ་འཕར་ཡས་དེ་ཚོ་ད་ན་ཚ་དེ་གི་ད་འབྲས་བུ་མངོན་རྟགས་ཆགས་སྡོད་ཀྱི་རེད་བ། བྱས་ཙང་ད་ན་ཚ་ཡག་པོ་ཅིག་ད་ཚ་བ་འཕར་ཡས་དེ་ད་ཨམ་ཆིའི་རྩ་ལ་འགྲོ་དགོས་མ་རེད་སོ་སོས་ཤེས་ཀྱི་ཡོད་རེད་བ། ཚ་བ་འཕར་གྱི་འདུག་བྲང་ཁོག་ན་གི་འདུག་སོ་སོས་ཤེས་ཀྱི་ཡོད་རེད་བ། བྱས་ཙང་ད་དེས་ཨམ་ཆིའི་རྩ་ལ་འགྲོ་བ་ཡིན་ན་ཨམ་ཆི་མཁས་པ་མེད་ན། ཨ་ནི་ཁ་ཐུག་གི་ཚ་བ་བཅག་ཡས་ཀྱི་སྨན་འདྲ་བོ་ན་ཚ་བཅག་ཡས་སྨན་འདྲ་བོ་སྤྲད་བཞག་ཡོད་རེད་བ། ད་དེ་གིས་ཁ་ཐུག་ཆུ་ཚོད་གཅིག་གཉིས། སྐར་མ་ཁ་ཤས་དེ་འདྲའི་མར་ཆག་འགྲོ་གི་རེད་མ་གཏོགས་རྩ་བའི་ན་ཚ་དེ་མེད་པ་བཟོས་མེད་ཡིན་ཙང་ཡང་བསྐྱར་སླེབས་ཡོང་གི་རེད་བ།

བྱས་ཙང་ད་ན་ཚ་འདི་གི་ཡོད་པའི་དབང་གིས་ཕུང་པོ་འདི་ལེན་པའི་དབང་གིས་ཕུང་པོ་འདི་ཡོད་པའི་དབང་གིས་ད་སྡུག་བསྔལ་སྡུག་བསྔལ་མྱོང་ཡས་དང་དེ་ནས་ན་ཚ་འདྲ་མི་འདྲ་མྱོང་རྒས་འཁོགས་ཆགས་དགོས་ཤི་དགོས་འོ་ད་དེ་འདྲས་ཀྱི་སེམས་མ་སྐྱིད་པ་ཆགས་དགོས་འདི་ཚང་མ་ཕུང་པོ་འདི་ཡོད་པའི་དབང་གིས་བྱུང་བ་རེད་ན་ཚ་གི་མངོན་རྟགས་རེད་དེ་ཚང་མ་ང་ཚོས་ཀྱང་ཤེས་ཀྱི་ཡོད་རེད། ད་ཡང་ན་ཕུང་པོ་འདི་ནི་ག་ནས་ག་རེ་བྱས་ནས་ག་འདྲས་སེ་ཡོང་རེད་ཟེར་དུས་འདི་ཉོན་མོངས་ལ་བརྟེན་ནས་བྱུང་བ་རེད་ཕུང་པོ་འདི་ལས་དང་ཉོན་མོངས་ལ་བརྟེན་ནས་བྱུང་བ་རེད་ཟེར་དུས་ད། རྩ་བའི་ན་ཚ་གློ་བ་ལ་རྨ་ཆགས་ཡས་དེ།

ད་སེམས་མ་སྐྱིད་པ་ཡོང་གི་ཡོད་པ་དེ་སྐད་ཆ་དྲི་དགོས་མ་རེད་སོ་སོས་ཤེས་ཀྱི་རེད་བ། ད་མ་ཤེས་ཡ་དེ་ག་རེ་རེད་ཟེར་ན་སེམས་མ་སྐྱིད་པ་ཡོང་ཡའི་རྒྱུ་དེ་ག་རེ་རེད་ཟེར་དུས། ད་ང་ཚོས་ཀྱི། གཅིག་བྱེད་དུས་ཤེས་ཀྱི་ཡོད་རེད་གཅིག་བྱེད་དུས་ཤེས་ཀྱི་མེད་པ་འདྲ་བོ་བྱས་འདི་ལ་དོ་སྣང་ཏག་ཏག་ཅིག་སྤྲད་མ་ཐུབ་པ་འདྲ་བོ་ཡོད་རེད། བྱས་ཙང་ད་དེ། ཨ་ནི། སེམས་སྐྱིད་མ་སྐྱིད་ཟེར་ཡ་དེ། ཨ་ནི་ང་ཚོས་ཀྱི། དེ་ཡི་རྒྱུ་རྐྱེན་དེ་སོ་སོའི་བསམ་བློ་གཏོང་སྟངས་དང་འབྲེལ་བ་ཡོད་པ་དེ་ལ།

འདི་འགྲིག་གི་མི་འདུག་འདི་བྱས་ན་ག་ཚོད་དང་ག་ཚོད་བར་དུ་ཨ་ནི་འདི་བྱེད་ཀྱི་བསྡད་པར་རྫོགས་ཡ་ཡོད་མ་རེད། ཕྱི་ལོགས་ནས་དཀའ་ངལ་རྫོགས་ཡ་ཡོད་མ་རེད། བྱས་ཙང་འདི་མ་ཡིན་པ་བྱས་སོ་སོ་རང་གི་བསམ་བློ་རྣམ་དཔྱོད་དཀྲུགས་བྱས་སྐྱིད་པོ་ཡོང་མ་ཡོང་འདོད་ཆགས་སེམས་འདི་ག་པར་ག་འདྲའི་ཅིག་ལ་བཏང་མ་བཏང་འདི་སོ་སོ་རང་དབང་ཡོད་པ་བྱས་བཟོ་དགོས་རེད། ད་དང་པོ་འདི་ཆགས་དགོས་རེད། བྱས་ཙང་འདི་ལབ་དུས་ཡས་དཔེར་ན་ག་རེ་བྱེད་དགོས་རེད། ད། གྲོང་གསེབ་ཁག་ལ་གནའ་སྔ་མོ་དེ་འདྲའི་སྐད་ཆ་ཡིན་ན་དཔེར་ན་བྲིས་པའི་ན་བ་ཡིན་ན་གི་འདུག་ཨ་ད་ག་རེད། ད་མ་ཤི་མིན་གྲོང་གསེབ་ཁོ་རང་ལས་ཁ་ཤས་ཁ་ཤས་ལ་ད་སྨན་བཅོས་ཡོད་རེད་དེ་ཁ་ཤས་ལ་ན་གི་འདུག་ཨ་ད་ག་རེད་མ་གཏོགས་ཁོ་རང་རང་བཞིན་ཡིན་པའི་སྲོལ་གྲོགས་པོ་དེ་མ་གཏོགས་དེ་ཡོད་མ་རོགས། ན་གི་འདུག་ཚ་བ་འཕར་གི་འདུག་དེ་ཡོང་ཡས་དེ་རྩ་བ་དྲི་མ་དེ་རེད་དེ་ཡོང་ཡས་དེ་རྩ་བ་འབུ་དེ་རེད་ཟེར་ནས་གཅིག་མཛུབ་གུ་བཙུགས་པ་ཡིན་ན་ཨ་དེ་མེད་པ་བཟོ་ཡས་ཡོད་རེད་ཡོད་མ་རེད་ཟེར་དུས་ང་དང་ན་ཚ་གཉིས་དེ་ཁ་ཐ་དད་དུ་ཕྱེ་ནས་ཨ་དེ་མེད་པ་བཟོས། ཨོ་དེ་སྐད་ཆ་ཞིག་ལེགས་འདུག་དེ་ནང་བཞིན་ང་ཚོས་ཀྱི་ལབ་ད་ལབ་ཡོང་ང་ཁོང་ཁྲོ་ཟ་གི་འདུག་ང་སེམས་སྐྱིད་པོ་མི་འདུག་ཨ་ནི་ང་འདོད་ཆགས་སྐྱེ་གི་འདུག་ལབ་ལབ་གི་ཡོད་ཁོང་ཁྲོ་ཟ་ན་ཨ་ནི་ང་ཚོ་སྐྱིད་པོ་མི་འདུག་ཟེར་ཤེས་ཤེས་ཀྱི་ཡོད་ཡིན་ནས་མཛུབ་གུ་ཅིག་བཙུགས་དགོས་རོགས་ལོགས་ཀ་ཕྱེ་ང་ཟེར་དེ་གཅིག་དེ་ཁོང་ཁྲོ་རེད་ཟེར་གཅིག་མཛུབ་གུ་བཙུགས་དེ་ང་ཟེར་དེ་དང་ཁ་ཁ་ཕྱེ་ཡ་ཡོད་པ་དེ་མེད་པ་བཟོ་ཡ་ཡོད་པ། འོ་དེ་ཤེས་པ་ཡིན་ན་ཨ་ནི་གཞི་ནས་དེ་ལ་དོ་སྣང་བྱེད་སླེབས་ཀྱི་རོ་ད་ཁོང་ཁྲོ་དེ་ག་འདྲས་མེད་པ་བཟོ་དགོས་འདུག་ཟེར་དོ་སྣང་བྱེད་སླེབས་ཀྱི་རོ། བྱས་ཙང་དེ་བྱེད་དུས་ཙམ་ནས་ཨ་ནི། སེམས་ཁམས་ཀྱི་རྣམ་གཞག་ཤེས་པའི་རིགས་མི་འདྲ་བ་མང་པོ་གསུངས་དགོས་ཡ་དེ་དེ་ལ་ཐུག་རེད། བྱས་ཙང་དེ་གྲས་དེ་ཆ་ཚང་ཤེས་པ་ཡིན་ན་ད། དཔེར་ན་ང་ཚོ་ན་གི་འདུག་ལབ་དུས་མང་པོ་ཅིག་དེ་ཆ་དེ་གོ་ར་གཟུགས་པོའི་ནང་ལོགས་ལ་རྫས་འདྲ་མི་འདྲ་ཡོད་པ་བྱས། ད་རྫས་ཁ་ཤས་མང་དྲགས་ན་ན་གི་ཡོད་པ་རེད་བ། རྫས་ཁ་ཤས་ཉུང་དྲགས་ན་ན་གི་ཡོད་པ་རེད་བ། འོ་དེ་ནང་བཞིན་ཅིག་ཤེས་པ་དེ་ལ་རིགས་འདྲ་མི་འདྲ་ཡོད་པའི་རྣམས་ལ་ཤེས་པ་དེ་ཨ་ནི། ཁ་ཤས་ཡར་ཆེ་དྲགས་ན་མཐོ་དྲགས་ན་དཀའ་ངལ་ཞིག་འཕྲད་ཡོང་གི་ཡོད་པ་རེད། ཡང་མར་དམའ་དྲགས་ན་དཀའ་ངལ་ཞིག་འཕྲད་ཡོང་གི་ཡོད་པ་རེད། བྱས་ཙང་ད་སོ་སོའི་གི་ཤེས་པ་དེས་དེ་དེ་རེད་དེ་འདོད་ཆགས་རེད་དེ་ང་རྒྱལ་རེད་དེ་འདྲས་ཅིག་ཏག་ཏག་མཛུབ་གུ་བཙུགས་ཐུབ་པ་ཡིན་ན་མཐོ་དྲགས་དུས་ཙམ་ནས་དེ་དམའ་རུ་བཏང་ཡ་གི་ཐབས་ཤེས་དང་ཐབས་ཤེས་བྱེད་ཡ་ཡོད་རེད་བ། ཡང་དམའ་དྲགས་དུས་ཙམ་ནས་ཡང་མཐོ་རུ་བཏང་ཡ་གི་ཐབས་ཤེས་དང་དེ་བྱས་དུས་ཁོད་སྙོམས་པོ་ཅིག་ལ་ཏག་ཏག་བཞག་ཐུབ་ན།

སྤྱི་ཡོངས་ཀྱི་ཆ་ནས། རེ་རེ་ནས་བྱས་ན་ད་མང་པོ་ཡོད་རོགས་ཁོས་ང་ལ་ཅིག་ལབ་སོང་མ་སྐྱིད་པ། ཅིག་ཅིག་ཅིག་དྲིས་མ་སོང་མ་སྐྱིད་པ་ན་གི་འདུག་མ་སྐྱིད་པ། ལས་ཀ་འདི་ལམ་འགྲོ་འགྲོ་མ་སོང་མ་སྐྱིད་པ་མང་པོ་ཡོད་རེད་དེ། འདི་ཚང་མ་ཐུན་མོང་དུ། མ་སྐྱིད་པ་ཟེར་དེ་ག་འདྲས་སེ་ཡོང་གི་འདུག་ཅིག་བལྟ་དགོས་རེད། ཧ་གོ་ས་རེད། ག་འདྲས་སེ་ཡོང་གི་འདུག་མ་སྐྱིད་པ་དེ། ཨ།

ད་དཀའ་ངལ་ཞུ་ཕྱིར་རོ། ད་འདོད་པ་མེད་མཁན་ཅིག་ལ་ཨ་ནི་དེ་བཙལ་བཅུག་ན་རྒན་ལགས་འདྲ་བོ་ཞིག་གིས་ཨོ་ད་སྡུག་པོ་ཞིག་བཏང་བ་འདྲ་དེ། བྱས་ཙང། ཁོ་ཡུལ་གཅིག་པ་རེད་བ། ཕ་གི་དེ། རྒྱུག་ཤར་གློད་པ་གཅིག་པ་རེད་དེ་ཚང་མ་གཅིག་པ་རེད་དེ། འདོད་པ་ཡོད་མིན་གྱི་ཐོག་ནས་གཅིག་ལ་སྐྱིད་པའི་སྣང་བ་ཤར་ཡོང་བས། གཅིག་དེ་ལ་མ་སྐྱིད་པའི་སྣང་བ་ཤར་ཡོང་ཡས་དེ་ཡོང་གི་འདུག། བྱས་ཙང་དེ་གིས་ག་རེའི་རྟགས་བསྟན་པ་རེད་ཟེར་ན་ད་དེ་ཚང་མ་ལ་གཅིག་པ་རེད། སྐྱིད་མ་སྐྱིད་ཟེར་ཡ་དེ་ཡུལ་དེ་ཡི་རྐྱང་རྐྱང་སྐད་ཆ་མ་རེད། ཕྱི་ལོགས་ཀྱི་གནས་སྟངས་རྐྱང་རྐྱང་སྐད་ཆ་མ་རེད། སོ་སོའི་འདོད་པ་དེ་ཡོད་མེད་སྐད་ཆ་ཆགས་འགྲོ་རེད། འོ་ན་འདོད་པ་ཡོད་མེད་ཟེར་དེ་ཕྱི་ལོགས་ཀྱི་རྐྱེན་གྱིས་རང་བཞིན་གྱིས་སྐྱེས་དེ་རེད་པས་ཟེར་ན་འདི་རེད་མི་འདུག་ཕྱི་ལོགས་ཀྱི་རྐྱེན་གཅིག་པ་ཡིན་ནས་ཁ་ཤས་ཀྱི་འདོད་པ་ཡོད་རེད་ཁ་ཤས་ཀྱི་འདོད་པ་ཡོད་མ་རེད་འོ་འདི་ཆགས་ཀྱི་འདུག་འདི་བྱེད་དུས་ཙམ་ནས་ག་རེ་ཟེར་དགོས་རེད།

ཚེ་འཁོར་མཐུན་པོ་བཟོ་ཡས་དེ་ལ་གཉིས་ཡོད་རེད་བ། ཕྱི་ལོགས་ནས་ཚུར་མཐུན་པོ་བཟོ་ཡས་གཅིག། ཕར་མཐུན་པོ་བཟོ་ཡས་གཅིག་གཉིས་ཡོང་ཆོག་གོ་རེད་བ། ད་དེ་མཐུན་ན་སྐྱིད་པོ་རེད་བ། བྱས་ཙང་དེ་བྱེད་དུས་ཙ་ན། ཨ་ནི་ཕྱི་ལོགས་ནས་ཐབས་ཤེས་བྱས་ན་མ་འགྲིག་པའི་སྐད་ཆ་དེ་ད་མ་རེད། ཡིན་ནས་དེ་རྐྱང་རྐྱང་གིས་འདང་གི་མི་འདུག། ཨ་ནི་ད་ད་ལྟ་ང་ཚོས་ཆོས་ཀྱི་སྐད་ཆ་མ་བཤད་པ་བྱས་སྤྱི་ཡོངས་ནས་སྐད་ཆ་བཤད་པ་ཡིན་ན། ཕྱི་ལོགས་ནས་ཐབས་ཤེས་བྱས། ཨ་ཡོང་གི་མི་འདུག་ན། ཨ་དེ་ནས་བསྒྱུར་བཅོས་བཏང་བཞག་ན། འདོད་པ་དེ་བསྒྱུར་བཅོས་བཏང་བཞག་ན། ཨ་སེམས་མ་སྐྱིད་པ་དེ་ཡོད་མ་རེད། བྱས་ཙང་དེ། དེ་བྱེད་སྟངས་ལ་བཅོམ་ལྡན་འདས་ཀྱི་བཀའ་སློབ་ཅིག་ཡོད་རེད། བཀའ་སློབ་དེ་ག་རེ་རེད་ཟེར་ན་ཡིན་རྒྱུ་དེ་རེད། མི་གཞན་དག་ལ་གསུངས་པ་རེད། གཞན་དག་ལ་རོགས་པ་བྱེད་སྟངས་ཀྱི་ཐོག་ལ་གསུངས་བཞག་པ་རེད། ཡིན་ནའི་དེ་ཚང་མ་ལ་སྦྱར་ཡ་ཡོད་རེད། ཨ་ནི་ཕ་གིས། སྦྱིན་པ་བཏང་ཡའི་སྐོར་ལ་གསུངས་ནས་ད་སློང་མཁན་དེ་འདྲས་སླེབས་པ་ཡིན་ན། ཨ་ནི་ཁོ་ལ་ད་སོ་སོས་སྤྲད་ཡ་ཡོད་པ་ཡིན་ན་སྤྲད་ཟེར་བ་ལྷག་བསམ་རྣམ་དག་གིས། ད་འདིས་རོགས་པ་བྱེད་ཡ་གཅིག་རེད་བ། ད་གལ་སྲིད་སོ་སོ་ལ་སྤྲད་ཡ་མེད་པ་ཡིན་ན། སྤྲད་ཡ་མེད་པ་དང་ཡང་ན་མེད་ན་སེམས་ཀྱི། སེམས་དབང་དུ་མ་བསྡུས་པ་ཡིན་ན་སེར་སྣ་དེ་འདྲའི་དབང་གིས་སྤྲད་མ་ཐུབ་པ་དེ་འདྲས་ཡིན་ན། ཡང་རོགས་པ་བྱེད་ཡའི་ཐབས་ཤེས་གཅིག།

ཡིན་ནས་སེམས་མ་སྐྱིད་པ་དེ་མེད་པར་ཆགས་ཡི་རོ། ད་ཧ་ང་ལ་རག་གི་མི་འདུག་ལབ་ནས་སེམས་ཁྲལ་བྱས་ཏེ་སེམས་མ་སྐྱིད་པ་དེ་མེད་པར་ཆགས་འགྲོ་རོ། བྱས་ཙང་འོ་དེ་འདྲས་ཀྱི་རིན་པ་སུན་དགོས་འདུག་རོགས་པ་བྱས་དང། ད་འདི་སོ་སོ་ལ་ཡིན་ནས་གཅིག་པར་རོགས། ད་སོ་སོ་ལ་ཨ་ནི་ཐབས་ཤེས་ཐུབ་པ་དེ་བྱེད་རོགས་ཕྱི་ལོགས་ནས་མཐུན་ཡས་ཀྱི་ཐབས་ཤེས་བྱེད། ད་དཔལ་འབྱོར་ཡིན་ན་དཔལ་འབྱོར་རག་ཡས་ཀྱི་ཐབས་ཤེས་བྱེད་པ་ག་རེ་བྱེད་དགོས་ན་བྱེད།

དེའི་སེམས་མ་སྐྱིད་པ་ཆགས་རོ་དང་དངོས་ཡོད་གནས་ཚུལ་ལ་སོ་སོ་ལ་ཕན་ཐོགས་མེད་པ་མ་ཟད་ཕར་ཕྱོགས་དེ་ལ་ཕན་ཐོགས་མེད་པའི་ལྟ་སྟངས་ཅིག་ཡོད་ན། ད་སེམས་ཁྲལ་དེ་མེད་པར་བཟོ་འོག་རོགས་མ་སྐྱིད་པ་དེ་མེད་པར་བཟོ་འོག་རོགས་དེ་བཟོས་ཏེ་ཨེ་འདོད་པ་བསྒྱུར་བཅོས་བཏང་ཡས་ཅིག་ཡོང་ཆོག་གོ། འོ་དེ་རེད། བྱས་ཙང་དེ་འདྲ་བྱས་པ་ཡིན་ན། འདོད་པ་དེ་ད་བསྒྱུར་བཅོས། ད་གིན་ལབ་པ་ནང་བཞིན་ཁོ་མཐོ་རུ་བཏང་དམའ་རུ་བཏང་སེམས་ཁམས་ཀྱི་རྣམ་གཞག་བལྟས་ཤེས་པ་ཡིན་ན་བྱེད་ཡས་ཡོད་རེད་དེ། ཐབས་ཤེས་བྱས་ཡོད། བྱས་ན་དེ་འདྲའི་ཅིག་བྱེད་ཤེས་པ་ཡིན་ན། ཨེ་གནས་སྟངས་ག་འདྲའི་གཅིག་བ་ལས་དེ་སོ་སོ་ག་དུས་ཡིན་ནས་མཉམ་དུ་ཡོད་ཤག་རོ་རྣམ་དཔྱོད་དེ་ཨ་ནི་ཁོ། སྐྱིད་པོ་བཟོ་ཡས་དོ། ད་དེ་འདྲའི་མེད་པ་བྱས་ཕྱི་ལོགས་ནས་རྐྱང་རྐྱང་ཐབས་ཤེས་བྱེད་དགོས་བྱུང་ན། ཆ་ཚང་སོ་སོའི་ལག་པ་ལ་མེད་པ། ཡོང་ཡས་ཡོད་མ་རོ། བྱས་ཙང་ང་ཚོས་ཀྱི་ཁ་ནས་མ་ལབ་པར་སེམས་གཏིང་གཏིང་དེ་ལ་མི་ཚང་མ། ཕའི་སྣོད་བཅུད་ཀྱི་བཀོད་པ་ཐམས་ཅད་སོ་སོའི་འདོད་པ་ལ་ཚུར་བསྟུན་དགོས་ངེས་སྣང་བ་དེ་འདྲ་ཡོད་པའི་བཟོ་འདྲ་པོ་ཞིག་འདུག།

འོ་འདི་སྟབས་བདེ་བ་རེད། འདི་བྱེད་དུས་ཙ་ན་རྒྱལ་སྲས་ཞི་བ་ལྷ་གི་ཚིགས་བཅད་འདི་ལྟར་གོ་ཡོད་ཀྱི་རེད་རྩ་བའི་ནམ་རྒྱུན་གསུང་ས་འདི་བཟོད་པ་སྒོམ་སྟངས་སྐབས་དུས་ལ་གསུངས་པ་རེད་ཡིན་ན་འདི་ཚང་མ་ལ་སྦྱར་ཡས་ཡོད་རེད་ཨ་ནི་ས་སྟེང་མ་ལུས་ཀོས་གཡོག་ཏུ་དེ་སྙེད་ཀོ་བས་ག་ལ་ལངས། ལྷམ་མཐིལ་ཙམ་གྱི་ཀོ་བ་ཡིས་ས་འདི་ས་སྟེང་མ་ལུས་གཡོགས་དང་འདྲ་ཟེར་བ། ས་ཆ་ཚང་མ་ཚེར་མ་དང་རྡོ་རུ་གུ་རུ་ཡོད་ན། ད་དེ་གིས་ཟུག་གི་འདུག་དེ་འགྲོ་ནའི་ཟུག་གི་འདུག་ལབ་ནས་ཚང་མ་ད་ཀོ་བ་ཡིན་ན་སི་མི་ཏི་ཡིན་ན་ཅིག་གཡོག་གི་བསྡད་ན་གཡོག་ཐུབ་པའི་ཁོ་རེ་ཡོད་མ་རོ། ས་ཆ་ཡོངས་རྫོགས། དེ་ལས་ནི་ཕ་གའི་ཀོ་བ་ཆུང་ཆུང་ཅིག་གིས་ད་བོད་གནའ་སྔ་མོའི་སྐད་ཆ་བཤད་ཡིན་གི་རོ་ད་ལྷམ་གོག་ད་ཀོ་བ་ཆུང་ཆུང་ཅིག་གིས་ལྷམ་གོག་ཅིག་བཟོས་ནས་སོ་སོའི་རྐང་པ་ལ་གོན་བཞག་ན། ས་ཆ་ཚང་མ་རྩུབ་པོ་ཡིན་ནའི་གའི་མི་འདུག་ག་པར་འགྲོ་ནའི་འགྲིག་གི་འདུག་བྱས་ཙང་དེ་སྟབས་བདེ་བ་འདུག་ལས་སླ་བ་འདུག་འགྲོ་སོང་ཆུང་བ་རེད་བ་ད་གཅིག་དེ་ནི་བྱས་ན་ཏོག་ཙམ་ཏོག་ཙམ་ད་ཕན་གི་རེད་དེ་སོ་སོའི་ཁང་པ་དང་དེ་ཡིན་ཡོད་དེ་བ་བཟོས་ནས་བཟོ་ཐུབ་གི་རེད་ཏོག་ཙམ་ཕན་ཐོགས་ཡང་ཡོད་དུ་ཡོད་རེད་དེ་ནི་ཡོངས་རྫོགས་བཟོ་ཐུབ་ཡག་གི་རེད་ཡོད་མ་རེད་བ། བྱས་ཙང་འོ་དེ་གསུང་གི་འོ་དེ་ལས་སླ་བ་རེད།

ད་གཉིས་ཀ་ལ་འདོད་པ་གཅིག་པ་གཅིག་རྐྱང་སྐྱེས་ན་ད་ནི་སྐྱོན་ཡོང་མ་རོ། འདི་ཡོང་མ་རོ། སྤྱིར་བཏང་ནི་ག་ཚོད་ཅིག་གི་ལྟ་བ་དང་འདོད་པ་མཐུན་པའི་ཚོད་ཀྱིས་འཆམ་པ་ཡོད་རེད་ད་ཁོ་རོ། ད་འདི་མ་མཐུན་པ་ཡིན་ན་ཚང་མ་གཅིག་པ་ཡོང་མ་རོ་ད་གཅིག་པ་གཅིག་རྐྱང་ཡོང་ཡ་ཁོ་ར་ཡོད་མ་རོ། དེ་བྱས་དུས་མ་མཐུན་པའི་མཚམས་དེ་ལ། ཕྱོགས་གཅིག་ནས་དེའི་བསམ་བཏང་ཡ་གཅིག་རེད་དེ་ཚུར་མཐུན་པ་བྱས། མཚམས་མཚམས་ལ་ཕར་མཐུན་པ་བྱས་བཞག་ན། སྐྱིད་པ་ཁྱེད་བཟང་རོ།

ཨ་ནི་མི་འདོད་པ་སྐྱེ་ཡོང་གི་རེད། བྱས་ཙང་ད་འདོད། དེ་བྱེད་དུས་ཙ་ནས་བྱས་ཙང་ཁྱད་པར་དུ་དཔེར་ན་ངས་ད་ཁ་སང་ཁེ་ཉིན་འདི་བ་དོ་སྣང་བྱུང། ཉི་མ་འདི་བ། དབྱར་ཁ་སྐྱིད་པོ་མི་འདུག་དྷ་རམ་ས་ལ་ལ། སྨུག་པ་ཅིག་རྒྱག་ཆར་པ་རྒྱག་ཕྱི་ལོགས་ལ་འགྲོ་ས་མེད། དེ་བ་ལ་ཨ་ནི་ང་ཚོའི་ད་ཡང་གཙང་སྦྲ་དོད་པོ་ཞིག་འདྲ་ཡོད་མ་རེད་བ། ཨ་ཏེ་ཨ་སི་ཡང་མོ་དུག་ལོག་གཅིག་ཚར་གཅིག་གོན་ནས་མ་བཀྲུས་ནས་བཞག་ན་ཧ་མོ་རྒྱག། སྨད་དུ་སོས་ཧ་མོ་རྒྱག་སྐྲག་ཤོར་ན་བླུགས་ནས་སམ་ཚར། ད་ཨ་ཏི་དབྱར་ཁ་དར་ཆགས་སྲིན་པོ་བཞིར་བཞུད་འདུག་དགུན་ཁ་གྲང་མོ་རེད་ནས་དེ་འདྲ་དུ་མི་འདུག་སྐྱིད་པོ་འདུག་ད་དྷ་རམ་ས་ལ་ལ་དབྱར་ཁ་སྡུག་ཤོས་རེད་ཤག་བསམས་ཨ་ཏེ་སེམས་མ་སྐྱིད་པ་ཞིག་སླེབས་བསྡད་ཡོད། ད་ཁ་སང་ཁེ་ཉིན་འདི་བ་ལ་ཡང། བསམ་བློ་གཞན་དག་གི་ཕྱོགས་ནས་རྐང་བཙུགས་ནས་བྱས་མ་རེད་བསམ་བློ་གཞན་དག་ཅིག་ནི་འཁོར་རོགས། ད་དབྱར་ཁ་རིང་ད་ཚ་བ་ནི་མི་འདུག། འཁྱག་གི་ནི་མི་འདུག།

ད་དེ་ལས་བསམ་བློ་དེ་བསྒྱུར་བྱས་དེ་ནས་ཡོན་ཏན་གྱི་ངོས་ནས་བསམ་བློ་ཞིག་འཁོར་བ་རེད། ཨ་ད་ཚ་བ་ནི་མི་འདུག་ད་གྲང་མོ་ནི་མི་འདུག་དཔེ་སྐྱིད་པོ་འདུག་དྲན་དུས་ཡང་སྐྱིད་སྣང་ཤར་རེ་ཞིག་འདུག་ད། སྤྱིར་བཏང་བྱས་ན་ཆུང་ཆུང་ཅིག་རེད་བ་དེ། ཡིན་ནའི་འདི་རིམ་པས་བཏང་ཡོང་དུས་ཙ་ནས་གཞན་དག་ལ་ཕར་ཐུག་སྐབས་ཡོང་དུས་ཙ་ནས། བྱས་ཡོད་རེད་ད་དེ། བྱས་ཙང་དེ་བྱས་དུས་ཙ་ནས། ཨ་ནི་སྐྱོན་དང་ཡོན་ཏན་དེ་བསམ་བློ་བཏང་དགོས་དུས་ཙ་ནས། ཨ་ནི་གཞི་ནས་ད་ད་དེ་རིམ་པ་གཉིས་པ་དེ་སྒང་ལ་ད་དེ་ཕྱིར་ལོག་ཅིག་སླེབས་ཡོང་གི་རེད། སྡུག་བསྔལ་ཤེས་པར་བྱ། ཟེར་དུས་ཙ་ནས་ང་ཚོས་ཀྱི་བདེ་སྐྱིད་རྩིས་སྡོད་ཡག་ཅིག་ཡོད་རེད་བ། དཔལ་འབྱོར་ལོངས་སྤྱོད། གཏམ་སྙན་གྲགས། ཨ་ནི། ད་དེ་ལ་སོགས་པའི་ཨ་ནི། ད་སོ་སོའི་གཟུགས་པོ་ལབ་ནའི་འགྲིག་གི་རེད་བ། བཟོད་བཟོད་གཟུགས་པོ། ཨོ་དེ་འདྲའི་གི་ད་ནམ་རྒྱུན་སྐྱིད་པོ་རྩིས་ཏེ་དེ་ཚང་མ་ལོས་ལ། དེ་སྡུག་བསྔལ་གྱི་རང་བཞིན་རེད་ཟེར་དུས་ད་ལབ་སྟངས་གཅིག་ནས་ལབ་ན་ཨ་ལས་ངས་ལ་སྡུག་བསྔལ་ཏག་ཏག་ལབ་མ་ཐུབ་ནའི་དེ་ལ་སྐྱོན་ཡོད་རེད། ང་ཚོས་དེ་ལ་སྐྱོན་ཡོད་པའི་སྣང་བ་ཁོ་ར་ཤར་གི་མ་རེད་བ། ང་ཚོས་སྐྱིད་པོ་བརྩིས་ཏེ་སྐྱིད་པོ་དེ་ལ་སྐྱོན་འདུག་སེ་ཁྱོན་དྲན་གྱི་མ་རེད་བ། སྐད་གྲགས་ལ་སྐྱོན་འདུག་སེ་དྲན་གྱི་མ་རེད་བ། དཔལ་འབྱོར་ལ་སྐྱོན་འདུག་དྲན་གྱི་མ་རེད་བ། དཔལ་འབྱོར་གྱི་ཐོག་ནས་སྐྱོན་ཡོད་ཡོང་གི་ཡོད་པ་དེ་ཧ་གོ་བ་རེད་ཕྱོགས་གཅིག་ནས་ཡིན་ནའི་ང་ཚོས་དོ་སྣང་སྤྲད་སྟངས་གཅིག་གིས་འདི་དཔལ་འབྱོར་འདི་གི་སྐྱོན་རེད། འདི་ཁྱོན་དྲན་གྱི་མ་རེད། བྱས་ཙང་ཨོ་འདི་མ་ཡིན་པ་ཅིག་ད་འདི་ཤེས་དགོས་ཀྱི་རེད་ཟེར་བ་རེད་ད་འདི་གའི་འདི་ལ་སྐྱོན་ཡོད་པ་དེ་ཤེས་དགོ་གོ་རེད། སྐྱོན་ཡོད་པ་མ་ཤེས་ན་ཨ་ནི་བསམ་སྟངས་ཡག་ཡོད་མ་རེད་བ། སྔོན་ལ་སྐྱོན་འདི་ཡོད་པ་དེ་ཤེས་པ་བྱས

ཤེས་པ་ཤེས་པ་ཙམ་གྱིས་སྐྱོན་ཤེས་པ་ཙམ་གྱིས་ལམ་སང་མ་དགའ་བ་བྱེད་དང་ཡོན་ཏན་ཤེས་པ་ཙམ་གྱིས་དགའ་པོ་བྱེད་པའི་ངེས་པ་ཡོད་མ་རེད། བྱས་ན་དཔེར་ན་དེ་ག་རེ་ཟེར་དེ་ཡོང་གི་འདུག་ག་ག་རེ་ཟེར་དགོས་རེད་ད། ང་ཚོས་ད། ངས་ད་ནམ་རྒྱུན་མི་སྒེར་གྱི་སྤྱི་ཚོགས་ནང་ལ་ངས་ཞེ་དྲག་འབྲེལ་བ་ཡོད་མ་རེད་བ། ད་མ་གི་གྲྭ་ས་དེ་བ་ཡིན་ན་དེ་ཡོད་རེད་སྐུ་ཞབས་ཁ་ཤས་ཏོག་ཙམ། སྤྱོད་པ་ཏོག་ཙམ་ངན་པ་དེ་འདྲ་བྱས། རླུང་ཚ་བོ་འདྲ་བོ་དེ་འདྲ་སྤྱོད་པ་ངན་པ་འདྲ་བོ་དེ་འདྲ་བྱས། དེ་སློབ་སྦྱོང་ཡག་པོ་ཡོད་མཁན་དེ་འདྲ་ཡོད་རེད། བྱས་ཙང་ད་སྤྱོད་པ་ངན་པ་དེ་སྐྱོན་རེད་བ། སློབ་སྦྱོང་ཡག་པོ་དེ་ཡོན་ཏན་རེད་བ། ད་གཉིས་ཀ་ཤེས་ཀྱི་ཡོད་རེད་ད། ཁོ་ལ་མ་དགའ་མཁན་ཅིག་དང་དགའ་མཁན་ཅིག་གཉིས་ཀ་བློས་ཀྱིས་འདི་ཤེས་ཀྱི་ཡོད་རེད། ཁོ་སྤྱོད་པ་ངན་པ་ཡིན་པ་ཤེས་ཀྱི་ཡོད་རེད། ཡོན་ཏན་ཡག་པོ་ཡོད་པ་ཤེས་ཀྱི་ཡོད་རེད། ཡིན་ནའི་གཅིག་དེ་གིས་ཡོན་ཏན་ངོས་ནས་བལྟས་ནས།

དཔལ་འབྱོར་མེད་ན་དཀའ་ངལ་ག་རེ་ཡོད་རེད་དེ་ང་ཚོས་ཤེས་ཀྱི་ཡོད་རེད་ང་ཚོ་ཚང་མས་ཤེས་ཀྱི་ཡོད་དངོས་སུ་མྱོང་གི་ཡོད་རེད་ད་དེ་མྱོང་གི་ཡོད་ཡིན་ཙང་ཨཱ་དེ་གི་ཐོག་ལ་ཨཱ་དེ་ག་རེ་ཟེར་དགོས་རེད་དེ་འདོད་པ་བྱེད་ནས་ཕ་གི་སྒྲུབ་དགོས་རེད་དེ་ནང་བཞིན་གཅིག་དཔལ་འབྱོར་ཡོད་ན་དཀའ་ངལ་ག་རེ་ཡོད་པ་དེ་དེ་མཐོང་བ་ཅིག་བྱུང་པ་ཡིན་ན་ཨཱ་ང་ཚོའི་འདོད་པ་དེ་འདོད་པ་དེ་ཏག་ཏག་ཅིག་སྐྱེད་ཐུབ་དགོས་རེད་དངོས་ཡོད་གནས་ཚུལ་དང་མཐུན་པའི་ཏག་ཏག་ཅིག་སྐྱེད་ཐུབ་དུས་ཨཱ་དེ་དཀའ་ངལ་འཕྲད་ཀྱི་ཡོད་མ་རེད། སྟབས་ཁོ་ལ། ཡོན་ཏན་གང་ཡིན་པ་དེའི་ཕན་ཐོགས་ག་རེ་ཡོད་པ་དེ་ཤེས། སྐྱོན་གྱི་རིགས་དེ་ཁྱོན་ནས་མ་ཤེས་དུས་ཁོ་དཀར་པོ་དཀར་རྐྱང་ཆགས་འགྲོ་གི་རེད་བ། དཔེར་ན་ཁོ་རང་དཀར་པོ་དཀར་རྐྱང་ཡོན་ཏན་གྱི་གོང་བུ། དེ་ཆགས་འོང་དུས་དེ་ལ་འདོད་པ་སྐྱེས་འོང་དུས། འདོད་པ་དེ་དངོས་ཡོད་གནས་ཚུལ་དང་མ་མཐུན་པ་ཞིག་སྐྱེས་འོང་དུས་དེའི་མིང་ལ་འདོད་ཆགས་ལབ་དགོས། འདོད་ཆགས་དང་འདོད་པ་གཉིས་ལ་ཁྱད་པར་ཡོད་རེད། འདོད་པ་དེ་ལ་བློ་ཡང་དག་པ་ཡོད་རེད། འདོད་ཆགས་ཟེར་དུས་ཕ་གི་སོ་སོས་ཡག་པོ་མཐོང་ཡག་དེ་ལས་བརྒལ་ནས་མཐོང་བསྡད་དུས་འདོད་ཆགས་ཆགས་ཡོང་བ། དེ་ནང་བཞིན་མ་དགའ་བའི་བློ་ཁོང་ཁྲོ་ལབ་དུས་ཁོ་ལ་མ་དགའ་བ་ཙམ་དེ། ད་ཁོ་སྡུག་ཅག་འདུག་བསམ་པ་ཙམ་དེ། དེ་སྡུག་ཅག་ཡིན་པ་ལ་སྡུག་ཅག་འདུག་བསམ་པ་ཙམ་དེ་སྐྱོན་མ་རེད་བ་དངོས་ཡོད་གནས་ཚུལ་དང་མཐུན་གྱི་ཡོད་རེད་བ། ཡིན་ནའི་སྡུག་ཅག་བརྒྱ་ཆ་ཉི་ཤུ་སུམ་ཅུ་ཅིག་ཡོད་ན།

ང་ཚོའི་སེམས་ཀྱིས་དངོས་ཡོད་གནས་ཚུལ་ལ་མེད་མཁན། འོ་དེ་འདྲ་བཟོ་ཡོང་གི་འདུག་ཁོང་གིས་དེ་འདྲ་བཤད་ཀྱི་འདུག་འོ་དེ་འདྲ་གསུང་གི་འདུག། འོ་དེ་བྱེད་དུས་ཙང་ནས་བྱས་ཙང་ཕྱོགས་གཉིས་ཀ་དེ་ཤེས་པར་བྱེད་དགོས་ཡ་ཆེ། དེ་བྱས་ན་ད་དཔལ་འབྱོར་ལ་ནི་སྐྱོན་ག་རེ་འདུག་དཔལ་འབྱོར་ཆེན་པོ་ཆགས་ན་སྐྱོན་ག་རེ་འདུག། དོ་སྣང་ཅུང་ཟད། འདོད་རྔམ་ཆེ་རུ་འགྲོ་གི་རེད། ཨ་ནི་དཔེར་ན་དེ་ག་རེ་ཟེར་དགོས་རེད།

ད་ལྟ་ང་ག་པར་འགྲོ་ནའི་རང་དབང་རེད་ཞེད་དགོས་ཡས་མི་འདུག་ཅིག་སེམས་ལ་སེམས་ཁྲལ་གང་ཡང་མི་འདུག་ད་ཡང་ཕ་གིར་ད་མཚམས་མཚམས་ལ་ཡང་ཁོས་རྒྱ་གར་ལུང་པ་ཁ་ཤས་ལ་རྐུ་མ་མང་པོ་ཡོད་རེད་ཟེར་ཇག་པ་མང་པོ་ཡོད་རེད་ཟེར་ས་འདི་པར་སླེབས་ན་ཡང་ཏོག་ཙམ་ཞིག་དོ་སྣང་སྤྲད་ཀྱི་རེད་བ་འདི་མ་གཏོགས་ཞེད་དགོས་ཡས་གང་ཡང་མི་འདུག་གས། དོན་མེད་དགོས་མེད་བྱེད་མཁན་གང་ཡང་ཡོད་མ་རེད་གནས་ཀྱིན། ད་དཔལ་འབྱོར་ཆེན་པོ་ཆགས་ཕྱུག་པོ་ཆགས་ཡོང་དུས་ཙམ་ནས་སོ་སོ་དག་བཅག་ཅིང་སོ་སོའི་སྤུ་གུ་དེ་ཚོ་སློབ་གྲྭར་བཏང་དུས་ད་སེམས་ལ་ཡ་ང་ཟ་གོ་དགོས་ཏོ། ད་གིན་ལབ་པ་ནང་བཞིན་འཛམ་བུ་གླིང་མི་ཚང་མ་བྱང་ཆུབ་སེམས་དཔའ་ཡིན་ན་ཡང་ཏོག་ཙམ་དྲག་རོ། ཨ་ནི་སེམས་ཁྲལ་བྱེད་དགོས་པ་ཡང་མི་འདུག་ཨ་དེ་བཟོ་ཐུབ་ཡ་ཡོད་མ་རོ། དེ་བྱེད་དུས་ཙང་ད་སྤུ་གུ་སློབ་གྲྭར་བཏང་བ་ཡིན་ན་ཡང་ན་མེད་ན་ད་མཉམ་དུ་སྲུང་མཁན་འདྲ་ཞིག་བཏང་བྱས་ན་མ་གཏོགས་དོན་མེད་དགོས་མེད་ཀྱི་དགྲ་རྐུན་མ་མི་ངན་དེ་འདྲས་བྱུས་ཡོད་ཆེད་ཨ་ནི་པེ་ཤག་གི་དོན་དག་ལ་མང་པོ་ཡོང་བསྡད་གི་བ་རོ། ད་ཡོང་བསྡད་དུས་ཙམ་ནས་ཡོང་མ་ཡོང་ཧ་མ་གོ་ནས་ད་སེམས་ཁྲལ་དེ་ག་དུས་ཡིན་ནའི་ཡོང་བསྡད་གི་རོ། ཨོ་དེ་ལ་སོགས་པའི་ག་པར་འགྲོ་རང་དབང་མི་འདུག་ག་འདྲེ་བྱེད་རང་དབང་མི་འདུག་དེ་དཀའ་ངལ་མང་པོ་འཕྲད་བསྡད་གི་འདུག། སྐྱབས་མགོན་རིན་པོ་ཆེས་གསུང་གི་འདུག་ཁ་ཤས་དེ་འདྲས་བྱེད་ཀྱི་འདུག།

ཡིན་ནས་ད་འདི་མང་པོ་སླེབས་ཡོང་དུས་ཙམ་ནས་ཨ་ནི་ཡང་སུད་སི་འདོད་པ་འདི་ཏག་ཏག་ཅིག་མང་པོ་ཅིག་ཕྱོགས་གཞན་དག་ཅིག་ནས་དཀའ་ངལ་མང་པོ་ཅིག་འཕྲད་ཡོང་བ་རོ། ཨོ་དེ་འདྲའི་གི་ད་དེ་ལ་སོགས་པའི་ད་ག་རེ་ཟ་འདི་ནང་བཞིན་སྐད་གྲགས་ཡོང་ནས་འདི་ཡོང་བསྡད་ཀྱི་འདུག་ཨ་ནི་དཔལ་འབྱོར་འདི་ད་ད་ལྟ་ང་ཚོས་ཀྱི་ག་རེ་ཟེར་དགོས་རེད་ཟ་ཡས་འཐུང་ཡས་སྨན་བཅོས་ད་དུས་ཚོད་དངོས་དངོས་རང་ད་དགོས་ངན་ཞིག་མ་ཆགས་དུས་རང་གཟུགས་པོའི་གནས་སྟངས་ཀྱི་ཐོག་ནས།

བྱེད་སྟངས་ཅིག་མ་འགྲིག་ན། དཔལ་འབྱོར་དེ་ང་ཚོའི་གི་ཆེད་དུ་རེད་བ། ང་ཚོས་དང་པོ་དང་པོ་དཔལ་འབྱོར་འཚོལ་ཡ་དེ། དེ་ཡོད་ན་ང་ལ་སྐྱིད་པོ་ཡོང་གི་འདུག། བྱས་ཙང་ང་ཚོའི་གི་ཆེད་དུ་བེད་སྤྱོད་བཏང་ཡ་རེད་བ་དཔལ་འབྱོར་དེ། བྱེད་སྟངས་ཅིག་མ་འགྲིག་ན་ང་ཚོ་དཔལ་འབྱོར་གཡོག་པོ་ཆགས་འགྲོ་གི་འདུག། འདི་ཆོ་མེད་གི་མ་རེད་བས། དཔལ་འབྱོར་སོ་སོའི་གཡོག་པོ་ལ་ཚུར་བཀོལ་ཐུབ་པ་བྱེད་དགོས་རེད། སོ་སོའི་བདེ་སྐྱིད་ཡོང་བའི་དོན་དག་ལ་ཆ་རྐྱེན་དུ་ཚུར་ཕན་ཐོགས་པ་ཞིག་བཟོ་དགོས་རེད་མ་གཏོགས་སོ་སོ་མི་ཚེ་གཅིག་དེ་དཀའ་ལས་བརྒྱབ་ནས་དཔལ་འབྱོར་གྱི་ཆེད་དུ་ཨ་ནི་ཐོན་འགྲོ་ན། ད་མ་རེད་ཨ་ནི། སོ་སོ་ད་མི་ཚེ་གཅིག་དེ་ལ་དཀའ་ལས་བརྒྱབ་ནས་སྐྱིད་པོ་མ་བྱུང་རེད་དེ་སོ་སོའི་སྤུ་གུ་དེ་ཚོ་སྐྱིད་པོ་ཡོང་གི་རེད་ཟེར་ན་ད། ཨ་སྤུ་གུ་དེ་ལ་ཡང་སེམས་ལ་ཏོག་ཙམ་འགྱུར་བཅོས་ཅིག་བཏང་མ་ཐུབ་ན་ཡང་གཅིག་པ་རེད་བ་ཡང་ཁོའི་དེ་ལས་དེ་ཕྱོགས་གཅིག་ནས་དེ་རེད། ཕྱོགས་གཅིག་ནས་དེའི་བསམ་བློ་དེ་བསམ་བློ་ཏག་ཏག་དངོས་གནས་རང་རེད་ཀྱི་མི་འདུག།

ང་ཚོས་ལས་འདི་ཡིད་དྲན། འདི་སྐྱོན་འདུག་འདི་ཡག་པོ་འདུག་ལབ་ནས་ཕ་གིས་འདོར་ལེན་བྱས། རྣམ་དཔྱོད་ཁོ་རང་ལ་སྐྱོན་ཤོར་བ་ཡིན་ན། ཨ་ནེ་འདི་གིས་ཡོང་ཐུབ་ཡ་ཡོད་མ་རོ། བྱས་ཙང་འདི་བྱེད་དུས་ཙམ་ནས་དཔལ་འབྱོར་གྱི་སྐྱོན་དེ་ཤེས་དགོས། དེ་ནང་བཞིན་གཅིག། ངའི་དོ་སྣང་གཅིག་འདི་བྱུང་སོང། ལོ་གཉིས་ཙམ་སྔོན་ལ་ལྡི་ལི་ལ་འདི་བྱས། མི་ཕྱུག་པོ་གཅིག་མེ་མདའ་བརྒྱབ་ནས་བསད་སོང། དཔལ་འབྱོར་ཆེན་པོ་ཞེ་པོ་ཅིག། ཅོག་ཅེ། འདི་གཞུག་གུ་རྩད་གཅོད་བྱེད་དུས་ཙམ་ནས་ཁོ་རང་གི་བུ་དང་སྐྱེས་དམན་གཉིས་རེད་དོ། འདི་ག་རེ་བྱས་ནས་བསད་རེད་ཟེར་དུས་ཁོ་རང་སྐྱེས་དམན་གཞན་དག་མཉམ་དུ་འབྲེལ་བ་བྱས་རེད། ད་ད་ལྟ news ནང་ལབ་པའི་སྐད་ཆ་རེད། སྐྱེས་དམན་གཞན་དག་མཉམ་དུ་འབྲེལ་བ་བྱས་ན་ད་དཔལ་འབྱོར་མང་པོ་ཤོར་འགྲོ་གི་རོ་དཔལ་ཕྱུག་པོ་ཞེ་པོ་ཡིན་ས་རེད་བ། དེ་འདྲའི་གི་ད་ཡིན་གྱི་རེད་བ་ད་ཁོང་ཁྲོ་དང་གཅིག་རེད་བ། ད་ང་ཚོ་བློས་བཏང་སོང་ལབ་ནས་ཁོང་ཁྲོ་དང་གཅིག་ཨ་ནི་དཔལ་འབྱོར་མང་པོ་ཅིག་ཕར་ཤོར་འགྲོ་གི་རེད་བ། དེ་འདྲའི་གི་འཁོན་འཛིན་གྱི་ཐོག་ནས་བསད་པ་རེད་ཤག།

འདི་དྲང་པོ་གཅིག་བསམ་བློ་འཁོར་ཐུབ་གོ་མ་རབས་པད་ཀྱི་སླད་ཤར་རོ། བྱས་ཙང་ད་ལྟ། དངོས་གནས་བྱས་ན། མ་བསད་པའི་ཐོག་ནས་སྐྱིད་པོ་གང་ལ་གང་འཚམ་ཅིག་བྱས་ཡོད་རེད། སྒོར་མོ་འབུམ་བརྒྱ་ནི་སྦེང་དུ་ཡོད་རེད་གཞན་དག་ཡོད་ཀྱི་རེད་ཁང་པ་དག་མང་པོ་ཡོད་ཀྱི་རེད། ཨ་ནི་དེ་གི་ཐོག་ནས་གང་ལ་གང་འཚམ་གྱི་སྐྱིད་པོ་ཅིག་བྱས་ཡོད་རེད་དེ། ལྷག་པར་དུ་འདོད་པ་དེ་ཏོག་ཙམ་ཅིག་བསྒྱུར་བཅོས་བཏང་པ་ཡིན་ན། ད་སྐྱིད་པོ་བྱས་ཡོད་རེད་དེ། ཨ་ནི་དེ་མ་བྱས་པ་བྱས་བསད་བྱ་དུས་ཙམ་ནས། ད་འབུམ་བརྒྱ་དེ་གིས་ཕལ་མོ་དང་ཤར་ཨ་ཏི་འབུམ་སྟོང་ཕྲག་གཅིག་ད་ཕར་བཞག་སོ་སོ་ལ་ཡོད་པའི་འབུམ་བརྒྱ་དེ་ག་རེ་བྱེད་པ་རེད་བཙོན་ཁང་ནང་ལ་བསྡད་ན་མི་ཚེ་གཅིག་དེ། རེད་བ། ད་བུ་དེ་ཡིན་ན་ཏོག་ཙམ་དྲག་ཡོད་ཀྱི་རེད། ལོ་གཞོན་གཞོན་ཡིན་ན་ལོ་ཉི་ཤུའི་རྗེས་བཙོན་ཁང་ནང་ནས་བཏོན་ན་ཏོག་ཙམ་བྱས་ཡོད་ཀྱི་རེད་མ་གཏོགས་ཨ་མ་དེ་ཡིན་ན་ག་རེ་བྱེད་པ་རེད། བྱས་ཙང། བདེ་སྐྱིད་ཡོང་ཡའི་ཆེད་དུ་བྱས་པ་ཅིག་ལ་འདོད་པ་འདི་ཏག་ཏག་ཅིག་ཚད་ཟིན་པོ་ཅིག་མ་བྱུང་དུས་ཙམ་ནས་བདེ་སྐྱིད་ཡོང་ཡའི་ཚབ་ལ་ཨ་ནི་སྡུག་བསྔལ་ཡོང་ཡའི་གི། ཨ་ནི་ལས་ཀ་མང་པོ་བྱས་འགྲོ་ཡ་དེ་འདྲས་རེད།

དཔེར་ན་ནད་ན་ཚ་ཡིན་ན་འདྲ་དེ་འདྲའི་ཐོག་ནས་དཀའ་ངལ་མང་པོ་ཞིག་ཡོད་པ་བྱུང་བ་ཡིན་ན་དེ་ལའི་ཡོན་ཏན་ཡོད་རེད་ཕན་ཐོགས་ཡོད་རེད། ག་འདྲས་སེ་ཡོད་རེད་ཟེར་ན་སོ་སོ་ལ་དཀའ་ངལ་འཕྲད་པ་ཡིན་ན་གཞན་དག་ལ་བྱམས་སྙིང་རྗེ་སྐྱེ་གི་རེད། བྱམས་སྙིང་རྗེ་སྐྱེས་པ་ཡིན་ན་ད་བྱམས་སྙིང་རྗེ་དེ་ད་ཆོས་ཀྱི་ཉམས་ལེན་ནང་ད་ཚད་ཕན་ཐོགས་ཆེན་པོ་ཞེ་པོ་ཤེས་དགོས་རོ། ལྷག་པར་དུ་སངས་རྒྱས་གོ་འཕང་འགྲུབ་འབད་ཀྱི་ཡོད་ན་མེད་ན་ཤེས་དགོས་རོ། དེ་འདྲས་ཀྱི་རྩ་ཆེན་པོ་དེ་སོ་སོ་ལ་དཀའ་ངལ་བྱུང་ན་དེ་སྐྱེ་ཡ་ལ་ཕན་ཐོགས་ཡོད་རེད།

དཀའ་ངལ་བྱུང་བའི་ཡོན་ཏན་བསམ་བློ་བཏང་ཡ་ཡོང་འདུག་པ། ད་གོང་འདིར་ཡང་སྤྱོད་འཇུག་ནང་ལ་ཏོག་ཙམ་གསུངས་ཡོད་རེད་དེ་ཚོ། འོ་འདི་བྱས་ནས་སྐྱོན་དང་ཡོན་ཏན་གཉིས་ཀ་ཤེས་པའི་ཐོག་ནས་ཨ་ནི་བསམ་བློ་བཏང་ཡ་ཅིག་ཕ་གི། འོ་འདི་བྱས་ནས་ཕ་གི། སྐབས་ཐོབ་སྐབས་ཐོབ་ཀྱི་ད་ག་རེས་ཕ་གི་དཀའ་ངལ་འདི་སེལ་ཐུབ་ཀྱི་འདུག་ན་དེའི་ལྡོག་ཕྱོགས་དེ་ཨ་ནི་བསམ་བློ་བཏང་ཡ་ཅིག། འདི་ཁྱད་པར་ཞེ་དྲག་ཡོད་ས་རེད། ཨ་ནི་ངའི་ངོ་ཤེས་པ་ཅིག་ཇོ་ལགས་ཅིག། ཁོ་རང་གློ་བུར་དུ་མོ་ཊར་བསྡད་བྱས་ནས་ཨ་ནི་སྐྱེ་དམན་གྲོངས་འགྲོ་རེད་བ། སྐྱེ་དམན་གྲོངས་ཁོ་རང་ཤི་ཡོད་མ་རེད། ཏོག་ཙམ་ནད་པ་ཆགས་རེད། བྱས་ཙང་ད་འདི་གི་གློ་བུར་དུ་གྲོངས་དེ་འདི་གི་རྐྱེན་པས་ཨ་ནི་སེམས་ནང་ལ་དཀའ་ངལ་ཞེ་པོ་ཅིག་བྱས་ནས། ད་རང་ཤི་རྒྱག་ཡས་ཀྱི་བསམ་བློ་དེ་ནི་ཤུགས་ཆེན་པོ་འཁོར། ཨོ་འདི་བྱས་ཡོང་དུས་ཙམ་ནས་ཨ་ནི། ངེད་ཀྱི་ད་ཆོས་ཕྱོགས་ཀྱི་ཅིག་ལ་ཁོང་ཚོ་སྐད་ཆ་བཤད་དུས་ཙམ་ནས། བྱས་ཙང་ད་ཆོས་ཕྱོགས་ཀྱི་འདི་རིགས་པ་དེ་བཏང་རྗེས།

སྒོམ་ཟེར་དུས་གོམས་འདྲིས་བྱེད་ཟེར་དུས་ཡང་ནས་ཡང་དུ་བསམ་བློ་འཁོར་ཡ་ཅིག། བྱས་ཙང་ཡང་ནས་ཡང་དུ་བསམ་བློ་བཏང་པ་ཡིན་ན་བསམ་བློ་བཏང་ཡ་ཡོད་རེད་ཕན་གྱི་ཡོད་རེད། ཉི་མ་གཅིག་ལ་གསུམ་བཞི་དེ་འདྲས་ཡང་ནས་ཡང་དུ་ཡང་ནས་ཡང་དུ་དེ་བསམ་བློ་བཏང་པ་ཡིན་ན་ཕན་ཐོགས་ཡོད་རེད། སྤྱིར་བཏང་ང་ལ་དེ་ཕན་ཐོགས་བྱུང་སོང། ཕ་གི། ལོ་བཅོ་བརྒྱད་བཅུ་དགུ་དེ་ལ་ད་འཆར་གཞི་མང་པོ་ཅིག་བསྒྲིགས་ཡོད་རེད་ད་དེ་དུས་གཟུགས་པོ་བདེ་པོ་རེད་བ་ད་ངའི་སློབ་སྦྱོང་དེ་འདྲས་བྱས་དེ་འདྲས་བྱས་དེ་འདྲས་འཆར་གཞི་ཞེ་པོ་ཅིག་བསྒྲིགས་བསྡད་པའི་ཁ་ཐུག་དེ་ལ་གློ་བུར་དུ་ལོ་ཉི་ཤུའི་ལོ་དེ་ལ་མཁྲིས་པ་ན་བྱས། དེ་ནས་ནུས་ཤུགས་ཚང་མ་བརླག། མཁྲིས་པའི་སྨན་ཟ་ཚར་བའི་རྗེས་ལ། ཀླད་པ་ཡང་དྭངས་དྭངས་མེད་མཁན་འདྲ་པོ་ཅིག་ཆགས། དཔེ་ཁྱོན་ནས་དྲི་བ་དང་དྲི་བ་དྲིས་ལན་བྱེད་ཡོང་དུས་དྲན་རོགས་མ་བྱེད། ཁྱོན་ནས་ནམ་རྒྱུན་ནང་བཞིན་ཁྱོན་ནས། བྲང་ཁོག་ན་ཚ་དང་ཏོག་ཙམ་དཀའ་ལས་རྒྱབ་པ་དང་ཚ་བ་འབར། བྱས་ནས་ད་སོ་སོའི་དམིགས་ཡུལ་དེ་ཆ་ཚང་མེད་པ་ཆགས་ཡོང་དུས། བྱེད་ཡ་མེད་པ་ཞིག་ཏུ་བསྡད་དེ་ཁང་པ་ནང་ལ། ཁང་པ་མཉམ་དུ་མི་གཞན་དག་ཅིག་མཉམ་དུ་ཡོད་རོགས་པ། ད་ཏོག་ཙམ་གུ་ཡངས་སློབ་སྦྱོང་དཔེ་ཆ་ལྟ་ན་ལམ་སང་ན་གི་བ་རེད། དཔེ་ཆ་སྲང་མོ་ལྟ་ན་ལམ་སང་ན་གི་བ་རེད།

སོས་བྱེད་སྟངས་མ་འགྲིག་ན་ལ་བོར་བ་དག་དཔེ་ཆ་ཤེས་པ་འདི་ཡི་སྐྱོན་ད་མ་རེད་དེ་གང་བྱས་སོ་སོས་བྱེད་སྟངས་མ་འགྲིག་པའི་རྐྱེན་གྱིས་སྐྱོན་ཡོང་སྲིད་གོ། ཨན་དཔེ་ཆ་ཡག་པོ་ཤེས་མི་ཚང་མ་གིས་དེ་སྐད་གྲགས་ཆེན་པོ་ཆགས་ཟིན་ན་ཨན་ང་ང་རྒྱལ་ཆེན་པོ་ཆགས་ང་རྒྱལ་ཆེན་པོ་ཆགས་ཟེར་དུས་ཨན་ནི་སོ་སོ་ལས་སྐྱོ་བ་དེ་ཚོ་ལ་མཐོང་ཆུང་བྱེད་སོ་སོའི་མཐོ་བ་དེ་ཚོ་ལ་ཕྲག་དོག་ག་རེ་ཟེར་འགྲན་སེམས་ཕྲག་དོག་བྱེད་མཉམ་པ་དེ་ཚོ་ལ་འགྲན་སེམས་བྱེད་དེ་འདྲ་ཅིག་སླེབས་ཟེར་དུས་ཨན་ནི་ཆོས་ཡིན་ཤེས་པ་ཡིན་ནའང་སྡིག་པ་ཞེ་པོ་ཞིག་བསགས། ཨ་ནི་ཆོས་ནི་མ་ཤེས་པ་ཡིན་ནའང་ང་རྒྱལ་དེ་སླེབས་ཟེར་དུས་སེམས་སྐྱིད་པོ་ཁྱོད་ནི་མི་འདུག་ཕ་གི་སེམས་མ་སྐྱིད་པ་ཅིག་ཁོ་སླེབས་དེ་གི་འདོད་པས་དེ་ཁོ་རང་སེམས་མ་སྐྱིད་པ་བྱ། ཅེས་དེ་འདྲས་ཡོང་སྲིད་པ་རེད་པ་ད། མ་ན་བ་ཡིན་ན། འོ་དེ་འདྲས་ཀྱི་མ་ན་བ་ཡིན་ན་ཡང་སྐྱོན་དེ་འདྲས་ཡོང་སྲིད་ཀྱི་འདུག་ཡོངས་སུ་བསམ་བློ་ཅིག་འཁོར། ད་ན་བའི་རྐྱེན་གྱིས། ཨ་ནི། མ་གཞི་ཕན་ཐོགས་བྱུང་ཡང་བྱུང་སོང།

དེ་ལས་རྩ་བའི་ཆ་ནས་སློབ་སྦྱོང་མང་པོ་བྱེད་མ་ཐུབ་པ་ཡིན་ནའང་གང་བྱས་པ་དེ་སོ་སོ་གི་ད་འཚོ་བ་དང་སྦྱར་ནས་སློབ་སྦྱོང་བྱས་ཆགས་ཀྱི་འདུག་བྱས་ཙང་དེ་གི་མང་པོ་མ་ཤེས་པ་ཅིག་ལ་ཏོག་ཙམ་ཏོག་ཙམ་ཤེས་བསྡད་པ་དེ་ཡང་ཕན་ཐོགས་ཡོད་དེ་འདྲས་ཅིག་གང་ལྟར་སོ་སོ་ཡི་སེམས་ལ་འོ་དེ་དེ་གི་ཆ་ནས་བཤད་པ་ཡིན་ན་ཕན་ཐོགས་ཆེན་པོ་བྱུང་སོང།

ལས་ཀ་འདི་ལམ་འགྲོ་གྲོན་ནས་འགྲོ་བ་ཡིན་ན་ལས་ཀ་གཞན་དག་འདི་ཡོང་ཡས་ཀྱི་གོ་སྐབས་ཁོ་རང་འགག་འགྲོ་བ་རེད་ཆ་ཚང། བྱས་ཙང་ད་དཀའ་ངལ་འཕྲད་ཡས་འདི་ཡང་ན་མེད་ན། པ་འདི་མར་ཟག་ཡས་ཀྱི་གོ་སྐབས་ཅིག་སོ་སོས་བྱེད་སྟངས་མ་ཤེས་ན་སོ་སོས་བྱེད་སྟངས་ཤེས་མཁན་ཅིག་ཡིན་ན་པ་འདི་ཁོ་རང་ཧ་ལས་པའི་ཡར་རྒྱས་འགྲོ་ཡས་ཀྱི་གོ་སྐབས་ཅིག་ཆགས་འགྲོ་བ་རེད། དཔེར་ན་ད་ཡས་ད་ལྟ་ང་ཚོའི་དཔེར་མཚོན་གྱི་སྐྱབས་མགོན་རིན་པོ་ཆེ་ཅིག་ལ་ཞུས་ན་འགྲིག་གི་འདུག་ཨ།

ཨོ་ད་ཧྲོབ་ཙམ་བྱས་ན་དེ་འདྲས་ཅིག་རེད་ཤག། ད་དེ་བྱེད་དུས་ཙ་ནས་བྱས་ཙང་སྡུག་བསྔལ་ཤེས་པར་བྱ་ཟེར་ནས་ད་གཉིས་པ་དེ་ནི་ང་ཚོའི་གི་བདེ་སྐྱིད་རྩིས་བསྡད་ཡ་དེ་ལ་སྐྱོན་ཡོད་རེད་ཟེར་ནས་བསམ་བློ་བཏང་ཡ་གཅིག། ཨ་ནི་གཅིག་དེ་དེ་འདྲས་གསུང་གི་འདུག་ཨ་ནི་ང་ཚོའི་གི་བདེ་སྐྱིད་དེ་ད་ལྟ་བདེ་སྐྱིད་རྩིས་བསྡད་ཡ་དེ་ཡང་ད་བདེ་བ་ད་རེད་ད་ང་ཚོའི་བདེ་བ་ཡོང་དེ་བདེ་བ་ད་རེད་ལབ་གི་རེད་དེ་དེ་ཡང་དག་པའི་བདེ་བ་རེད་མི་འདུག། ཡང་དག་པའི་བདེ་བ་རེད་མི་འདུག་ལབ་དགོས་ཡ་ག་རེ་རེད་ཟེར་ན། འདི། སྡུག་བསྔལ་གཅིག་ནས་གཅིག་ཆེན་པོ་ལོག་པའི་སྐབས་ལ། བདེ་སྐྱིད་ཀྱི་ཚོར་སྣང་སྐྱེས་པ་ཙམ་རེད་ཤག། འདི་ག་འདྲས་རེད་ཟེར་དུས། ཨ་ནི། ད། དཔེར་ན་རྐུབ་བཀྱག་སྒང་ལ་བསྡད་ན། དང་པོ་དཀའ་ངལ་སྐྱེས་མི་འདུག་ཨ། ད་བསྡད་བསྡད་བསྡད་བསྡད་བྱས་ན། ཆུ་ཚོད་གསུམ་བཞི་ལྔ་དྲུག། དགུ་བཅུ་བསྡད་ན་ཨ་ནི་དཀའ་ངལ་ཞེ་པོ་འདུག་ཨ། ད་ཡར་ལངས་དུས་ཨ་ནི་སྐྱིད་པོ་ཡོད་རེད་ལོ་ད། བྱས་ཙང་ཡར་ལངས་དུས་སྐྱིད་པོ་ཡོད་རེད་དེ་ཡང་ཡར་ལངས་ནས་ཆུ་ཚོད་ཆུ་ཚོད་ཆུ་ཚོད་འགྲེངས་ནས་བསྡད་ན་དཀའ་ངལ་འདུག་བྱས་ཙང་དཀའ་ངལ་དེ་ཡར་དང་པོ་ལངས་དུས་ནས་འགོ་བཙུགས་ཚར་རེད་ཡར་ལངས་པའི་དཀའ་ངལ་དེ། ད་ཁྱད་པར་ག་རེ་རེད་ཟེར་ན་བསྡད་པའི་དཀའ་ངལ་དེ་མེད་པ་ཆགས་རེད། བྱས་ཙང་ཨ་ནེ་ལངས་པའི་དཀའ་ངལ་དང་པོ་འཕྲད་ལངས་པའི་དཀའ་ངལ་དེ་ཆུང་ཆུང་བྱས་ཆེན་པོ་དེ་འཕྲད་རྒྱུ་བྱས་བསྡད་པའི་དཀའ་ངལ་དེ་མེད་པ་ཆགས་ཡོང་དུས་ཙ་ནས་ཨེ་སྐྱིད་སྣང་ཤར་རེད།

བྱས་ཙང་ད། ད་ལྟ། འདི་ནང་པ་རྐྱང་རྐྱང་མ་རེད། ཧིན་དུ་ནང་ལ་ཡོད་རེད། ཧིན་དུ་ཆོས་པ་རྣམ་དག་འདི་ཚོ་ལ་ཡོད་རེད། ནང་པ་ཆོས་པ་རྣམ་དག་འདི་ཚོ་ལ་ཡོད་རེད་མ་གཞི། ཧིན་དུ་དང་ནང་པ་གཉིས་ཀ་ལོ་ལ། ཡིན་ལབ་ཚེ་ཚང་མ་གིས་ཆོས་ཉམས་ལེན་དངོས་གནས་བྱེད་པའི་ཁྱབ་པ་ཡོད་མ་རེད་པ། ད་གང་ཅི་རྣམ་དག་བྱེད་མཁན་ནང་ལོགས་ལ་ཏིང་ངེ་འཛིན་གྱི་ཐོག་ནས། ཏིང་ངེ་འཛིན་བྱས་ནས་ཨེ་ནི། ཡ། གནས་ཚད་བལྟས་ཟིག་སླེབས་ཡོང་དུས་ཙམ་ནས། ང་ཚོ་གཟུགས་སྒྲ་དྲི་རོ། དེ་འདྲའི་གི་བདེ་བ་དེ་ལས་བརྒལ་ནས་ནང་ལོགས་ཀྱི་སེམས་ཀྱི་ད། ཞི་བདེ། དམིགས་བསལ་གྱི་ད་སླེབས་ཀྱི་བར་ད་བདེ་བ་ཅིག། དེའི་བདེ་བ་དེ་སླེབས་དུས་ཙང་ནས་སླེབས་ཚར་མཁན་ཅིག་གིས། ཨ་ནི་གཞི་ནས་མ་ང་ཚོ་ཀྱི་ནམ་རྒྱུན་བདེ་བ་དེ་སླེབས་དུས་ཨ་ནི་གོ་བ་དོར་ཞོར་ཞིག་མཐོང་ཐུབ་བས་ཅི། དེ་ཡོང་བསྡད་ཀྱི་བར། བྱས་ཙང་དེ་བྱེད་དུས་ཙང་ནས། ད་ང་ཚོས་ལྟ་ན་ད་ཁོ་ཕྲུག་རེད་ལབ་ཆོག་རེད། ཁོས་ལྟ་ན་ད་ང་ཚོ་ཕྲུག་རེད་ལབ་རོགས་ད། གོ་བ་དོར་དེ་འདྲའི་ཅི་ལབ་པའི་ཧང་སང་སང་བྱེད་ཀྱི་འདུག་ཕྲུག་རེད་ལབ་རོགས་ད། ད་ང་ཚོས་ལྟ་ན་ཕར་ལབ་ནས་འགྲིག་རོགས་ད་ཁོ་རང་ཕྲུག་རེད་ལབ་ཆོག་རོགས། གང་ལྟར་ཡང་འོ་དེ་འདྲའི་ཅིག་ཡོང་བསྡད་ཀྱི་བར། འདི་འདྲའི་གི་སེམས་ཀྱི་ཞི་བདེ་དེ་ཡང་ཆེ་རུ་ཆེ་རུ་ཆེ་རུ་འགྲོ་ཡ་ཡོད་རེད། བྱས་ཙང་འདི་ལ་ང་ཚོས་ཁམས་གོང་མ་ཟེར་སྐད་ཆ་བཤད་བསྡད་ཡ་དེ་རེད། གཟུགས་ཁམས་བཞི་གཟུགས་མེད་བཞི་ཟེར་ཡ་དེ་ཚོ་ལ་ནང་ལོགས་ཀྱི་བདེ་སྐྱིད་དེ། ནང་ལོགས་ཀྱི་སེམས་ཀྱི་ཞི་བདེ་དེ་སླེབས་ཡོང་དུས་གཅིག་ལ། ལུས་ཀྱི་ཐོག་ནས་བྱུང་བཞག་རྒྱུ་མ་ཡིན་པའི་ཏིང་ངེ་འཛིན་ཐོག་ནས་བདེ་སྐྱིད་དེ་སླེབས་ཡོང་དུས་གཅིག་དེ་ལ་དགའ་སྣང་བསྡད་ཚུལ་ཡོད་རེད། ཨ་ནི་དེ་ནས་ཚད་མཐོ་རུ་འགྲོ་དུས་དགའ་སྣང་དེ་དགའ་ལྷང་ལྷང་དེ་མེད་བསྡད་མཁན་གྱི། འདི་ཡག་སྤུས་དག་ཟེར་དགོས་རེད་ཡ། འདི་སླེབས་ཡོང་དུས་དགའ་ལྷང་ལྷང་བྱས་དེ་དེ་ལ་སྐྱོན་མཐོང་ག་ལ། ཡང་དེ་ནས་གནས་ཚད་རྒྱས་འགྲོ་དུས་བདེ་བ་དེ་ཡང་མེད་བསྡད་མཁན། ང་ཚོ་སྐྱིད་པོ་འདུག་ཟེར་ཅིག་བདེ་བ་བདེ་བ་མྱོང་ཡས་ཅིག་དེ་འདྲའི་དེ་ཡང་མེད་བསྡད་མཁན། ཚོར་བ་བཏང་སྙོམས་རེད་ཡིན་རྒྱུ། རེད་དེ། འདི་བཏང་སྙོམས་ལ་སླེབས་བསྡད་མཁན་དེ་གིས་ཡང་བདེ་བ་དེ་ལ་སྐྱོན་མཐོང་ག་ལ། འོ་དེ་འདྲའི་ཅིག་ཧིན་དུ་གི་དེ་ལ་ཡོད་རེད། བྱས་ཙང་འོ་དེ་འདྲའི་བྱེད་དུས་དེ་འདྲའི་གི་གནས་སྟངས་ཀྱི་ཐོག་ནས་བཤད་པ་ཡིན་ན་ད། དེ་ལས་བརྒལ་ནས་སྐད་ཆ་བཤད་ཡས་དེ།

འོ་དེའི་ཁ་ཐུག་ལ་ནང་ལོགས་ཀྱི་ཞི་བདེ་དེ་གྲུབ་པར། དགེ་རྒན་མེད་པའི་ཐོག་ནས་གྲུབ་པར། བྱས་ཙང་ཤིང་སྡོང་དེ་གྲིབ་ནག་དེ་ཉི་མ་ཕར་འགྲོ་ཚར་ནས་གྲིབ་ནག་དེ་རང་འཇགས་བསྡད་བསྡད་ཡིན་ཙང་པ་ལགས་ཡོང་རྗེས་ཕྱག་འཚལ་ཡས་ཅིག་བྱུང་བར། དངོས་གནས་བྱས་ན་སྤུ་གུ་གིས་པ་ལགས་ཕྱག་འཚལ་མ་གཏོགས་པ་ཕས་སྤུ་གུ་ལ་ཕྱག་འཚལ་ལུགས་སྲོལ་ཡོད་མ་རེད་པ། ཡིན་ནའི་ད་དེའི་ཁ་ཐུག་ལ་པ་ལགས་ཀྱིས་ཕྱག་འཚལ་བར། གང་བྱས་འོ་དེ་དུས་སྐབས་ནས་གྲུབ་པར། དེ་ནས་ཕ་གི། ཕ་གི། ཕོ་བྲང་ནས་ཕྱིར་ཐོན་ཕེབས་ཚར་ནས་ཧིན་དུ་གི་བླ་མ་ཞིག་བསྟེན་རྗེས་དེ་གི་ཐོག་ནས་ནང་ལོགས་ཀྱི་ཚོར་བ་བཏང་སྙོམས་དེ་གྲུབ་ཡོད། དེ་གྲུབ་ནས་ཨ་ནེ། བཅོམ་ལྡན་འདས་ཀྱིས་ད་བདུན་ཕྲག་གཅིག་ལ་འདི་ཆ་ཚང་བྱུང་རྗེས་ད་ཆོས་ཤིག་ཡང་རྒྱུག་འདི་སྒང་ལ་དེ་ཅི་འདི་སྒང་ལ་ཡོད་མ་རེད་ད་ག་རང་ཐར་བ་རེད། དེ་ཡི་མཐར་ཐུག་འདི་རེད། ཨ་བཅོམ་ལྡན་འདས་འདི་རྩ་ནས་རེད་ཡིན་ས་མ་རེད། དེ་ཡི་མཐར་ཐུག་འདི་བྱེད་དུས་ཨ་ནེ་ཁྱོད་རང་མི་གཞན་དང་མི་འདྲ་བའི་ད་རྣམ་དཔྱོད་ཅན་ཅིག་རེད་ཨ་ཁྱེད་རང།

འདི་ག་རེ་རེད་ཟེར་ན་འདོད་ཆགས་མེད་པ་བཟོས་ཡོད་མ་རེད། འདོད་ཆགས་བརྗེ་པོ་ལོག་རེད། ཁོ་ལ་འདོད་ཆགས་མེད་པ་ཆགས་ཁོ་ལ་སྐྱེས་འགྲོ་རེད། དེ་ནང་བཞིན། ཕྱི་ལོག་གི་འདོད་ཆགས་དེ་མེད་པ་ཆགས་འགྲོ། ཡིན་ནས་ནང་ལོག་གི། བདེ་བ་དེ་ལ་ཆགས་འགྲོ་འགྲོ། ད་ནང་ལོག་གི་བདེ་བ་རགས་པ་དེ་ལས་མེད་པ་ཆགས་ནས་ནང་ལོག་གི་ཚོར་བ་བཏང་སྙོམས་དེ་ལ། ཆགས་པ་སྐྱེས་ཀྱི་འདུག། འོ་དེ་གི། འདོད་ཆགས་བརྗེ་པོ་ལོག་ཡ་མ་གཏོགས་འདོད་ཆགས་དེ་ཁྱོན་ནས་མེད་པ་ཆགས་མི་འདུག། ཇི་སྲིད་དུ་འདོད་ཆགས་མེད་པ་མ་ཆགས་ཀྱི་བར་དུ་ད་འདི་སྡུག་བསྔལ་རྩ་བ་ནས་ཆོད་ཡོད་མ་རེད། འོ་དེ་བྱས་ནས་ཨེ་ནས་གཞི་ནས་ཐབས་ཤེས་གསར་པ་དེ་བཙལ་དུས་ཙམ་ནས་ད་འདོད་ཆགས་ཀྱི་རྩ་བ་དེ་ཨེ་ནས་ང་ཟེར་དེ་ལ་ཆགས་ཡོད་པ། དེ་གི་ཐོག་ནས་ཨེ་ནས་ང་ལ་ཞིབ་འཇུག་བྱས་ཨེ་ནས་བདག་མེད་པ་ཟེར་ཡའི་གནས་ཚུལ་དེ་མཁྱེན་དེ་གི་ཨེ་ནས་འདོད་ཆགས་ཟེར་དེ་རྩ་མེད་ཆགས་དེ་གི་ཨེ་ནས་དེ་གིས་ཐར་པ་ཐོབ་ཐུབ་ཡས་དེ་དེ་རེད་བྱས་ཙང་ད་ཐར་པ་ཐོབ་ཚར་མཁན་ཅིག་གིས་ལྟ་ཡོང་དུས་ད་གིན་ལབ་ཡས་ཀྱི་ཚོར་བ་བཏང་སྙོམས་ཧིན་དུ་དེ་ཚོས་ཐར་པ་འདོད་ཡས་ཀྱི་དེ་ལ་ཡང་སྐྱོན་ཅིག་མཐོང་གི་ད་དེ་ཡས་ཕ་གི

འཁོན་འཛིན་ཤུགས་ཆེན་པོ་སྐྱེས། ཨན་སྤྱོད་འཇུག་ནས་བཤད་རྒྱུའི་བསམ་བློ་དེ་ཉི་མ་ཁ་ཤས་ཁ་ཤས་བཏང་རྗེས། ཨན་དེ་མེད་པ་ཆགས་འགྲོ་རེད་བ། འཁོན་འཛིན་དེ་དཔེ་བརླག་འགྲོ་རེད་བ། ཀྱི། ཞི་བ་གཅིག་ཚོར་སྣང་བྱེད། ཨན་ཚར་གཅིག་དེ་ང་རྒྱལ་སྐྱེས་ནས། ང་རྒྱལ་ཧ་ཅང་གི་ཆེན་པོ་ད་མ་རེད་དེ་འདྲ་སེ་སྐྱེས་བཞག། མ་ནང་ཁོང་ལ་ག་རེ་རེད་ཟེར་ན། དེ་འདྲ་སེ་དེ་འདྲ་སེ་ང་ཚོ་སྤྱིར་བཏང་ནས་གྲྭ་པ་གཞོན་པ་དེ་ཚོས་རྒན་པ་ལ་གུས་ཞབས་བྱེད་ཡ་གི་ལུགས་སྲོལ་ཡོད་རེད་བ། ཨོ་དེ་འདྲ་བྱས། ཨེ་ཏེས་ཏེས་གུས་ཞབས་ཅིག་བྱེད་ཡོང་དུས་སོ་སོས་ཧ་མ་གོ་ཅིག་ཐོག་ནས་ང་གཅིག་ཡིན་བསམ་པའི་ང་རྒྱལ་ཅིག་སྐྱེས་ཡོད་ས་རེད་བ་ང་རང་ལ། འདི་ང་རང་གིས་ཧ་མ་གོ་བ་བྱས། ཚར་གཅིག་ཨེ་ནི་གྲྭ་པ་གསར་པ་ཅིག་ཕྱི་ལ་དོག་ཅིག་ནས་འགྲོ་ས་རེད་བ་དཔུང་སུ་རྒྱབ་ཡོད་ས་རེད་བ་བྱས་ནས། ཨ་ཧ། ཁོ་ང་རྒྱལ་ཆེ་མདོག་ལ་ཅིག་དྲན་སོང།

དེ་ནས་ད་རིམ་པ། གསུམ་པའི་སྒང་ལ་སླེབས་ཡོང་དུས་ཙམ་ནས་ཁ་སང་ལབ་ཡས་ཀྱི། ཚེ་འདི་གི་སྡུག་བསྔལ་ད་སྡུག་བསྔལ་ཤེས་ཀྱི་ཡོད་རེད་དེ། ད་ཚེ་ཕྱི་མའི་སྡུག་བསྔལ་དེ་ང་ཚོས་ཤེས་ཀྱི་ཡོད་མ་རེད་པ། ད་འདིའི་སྐད་ཆ་བཤད་ཡས་དང། ཨ་ལྷག་པར་དུ་ད་ད་ནང་ཆོས་དངོས་གནས་རང་ད་ནང་ཆོས་དེ་གཏིང་ཟབ་པོ་དེ་སྒང་ལ་སྐད་ཆ་བཤད་ཡོང་བ་དུས། ཨེ་ཚེ་སྔ་ཕྱིའི་སྐད་ཆ་དེ་མ་བཤད་ན་ནང་ཆོས་གཏིང་ཟབ་པོ་དེ་སྒང་ལ་འགྲོ་ཡས་ཁོ་རང་ཡོད་མ་རེད། ནང་ཆོས་རང་གིས་ད་གཙོ་འདོན་བྱེད་ཡས་ཀྱི་དེ་སྒང་ལ། སྐྱེ་བ་སྔ་ཕྱིའི་སྐད་ཆ་མ་བཤད་པའི་ཐོག་ནས་ཨེ་ནི་འགྲོ་ཡས་ཡོད་མ་རེད། དེ་བྱེད་དུས་ཙམ་ནས་ད་ང་ཚོས་ཀྱི་དེ་བསམ་བཏང་དགོས་ཡས་ཆ་ནས་སྐྱེ་བ་སྔ་ཕྱི་དངོས་གནས་ཡོད་རེད་ཡོད་མ་རེད་ཟེར་ཡས་ཤིག། ཤི་གི་རེད་མ་རེད་ཟེར་ཡས་དེ་ང་ཚོས་ཀྱི་ཚོར་སྣང་གི་ཐོག་ནས་ད། ཤི་གི་ཡོད་པ་ཧ་གོ་གོ་རེད་དེ་མཚམས་མཚམས་ལ་ཚོར་སྣང་གི་ཐོག་ནས་ད་མ་ཤི་ཤ་ཤ་བྱས་བསྡད་ཡས་ཅིག་ཡོང་བསྡད་ཡོད་དོ། རྩ་བའི་ད་ཧ་གོ་གོ་རེད་བ་ང་ཚོས་ཀྱི་ད་གང་ལྟར་ཡང་ཤི་བའི་ཕྱིར་ད

སྐྱེ་བ་སྔ་ཕྱིའི་སྐོར་ལ་ཞིབ་འཇུག་བྱེད་པའི་སྐབས་ལ། གདོན་འདྲེ་ཀྱི་གནས་ཚུལ་འདི་ཞིབ་འཇུག་བྱེད་ཐུབ་པ་ཡིན་ན། སྐྱེ་བ་སྔ་ཕྱི་ལ་ཕན་ཐོགས་ཡོང་ས་རེད་བསམ་པ་ཞིག་སྔ་མ་ནས་དྲན་ཏེ། ཨ་ནི་རོགས་པ་ཁ་ཤས་ལ་ལབ་པ་ཡིན། དེ་ལ་དེ་གདོན་འདྲེ་ཀྱི་ཐོག་ནས་སྐྱེ་བ་སྔ་ཕྱིའི་སྐད་ཆ་བཤད་དགོས་བྱུང་ན་འུ་ཐུག་གི་ལས་ཀ་རེད་ཟེར། ཡ་ཅིག་ངས་རག་མ་ས་ཁ་ཤས་ཤིག། ད་ཁོ་རང་ག་རེ་ལབ་ན་ལབ་ང་རང་མི་གི་ཁ་ལ་ཉན་ན་ཉན་མ་ཉན་ན་མ་ཉན་གཙོ་བོ་ང་རང་སེམས་ནང་ལོག་ལ་ཡིད་ཆེས་སྐྱེས་དགོས་ཀྱི་འདུག་དེ་ལ་ཕན་ས་རེད་བསམ་ཡིན་ནས་ལོ་མང་པོ་རིང་ལ་བརྟག་དཔྱད་བྱེད་ཡ་རག་མ་སོང།

ད་འདི་བྱེད་དུས་ཟེར་ན་ཨེ་བལ་ཡུལ་ལ་འདྲ་མི་འདྲ་འཛུལ་དེ་འདྲས་ཤིག་འདུག་གདོང་འདྲེ་དང་ལྷ། འོ་དེ་རྩ་ལ་ཕྱིན་ནི་ཚར་ཁ་ཤས་རང་ཕྱིན། ལྷ་ཡི་ལུང་བསྟན་རྒྱག་ཡས་མ་གཞི་རང་ཡིད་ཆེས་བྱེད་ཀྱི་མེད། ཁོས་ལུང་བསྟན་རྒྱག་གི་འདུག་དེ་ལུང་བསྟན་ཚོ་དྲན་པས་བྱས་ཚར་ཡང་ག་རེ་ན་ང་ཡིད་ཆེས་ཡོད་མ་རེད། ངེད་ཀྱི་བསམ་བློའི་ནང་ག་རེ་ཟེར་ན་ཁོས་ཀྱི་ཀླད་པ་དེ་མ་ཡིན་པ། ཁོས་ཀྱི་ཤེས་པ་དེ་མ་ཡིན་པ་ཤེས་པ་གཞན་དག་ཅིག་ཁོ་ལ་འཛུལ་ཡས་དེ་རེད་འདུག་རེད་མི་འདུག་འདི་བརྟག་དཔྱད་ཀྱི་ཆེད་དུ་ཕྱིན་པ་རེད་བ། ཨེ་འཛུལ་ཡས་འདྲ་མི་འདྲ་འཛུལ་སོང་ང་འགྲོ་བའི་སྐབས་ལ་ནེ་པ་ལི་ལྷ་དེ་འདྲས་འཛུལ་སོང། ཀླུ་ཡིན་ཟེར་མཁན་དེ་འདྲས་འཛུལ་སོང་གདོང་འདྲེ་ཡིན་ཟེར་མཁན་འཛུལ་སོང། ཁ་ཐུག་དེ་ལ་ཁོས་སྐད་ཆ་བཤད་སྟངས་རྣམ་འགྱུར་དེ་འདྲ་གི་ཚོར་བ་ཞིག་སྤྲད་ཐུབ་ཀྱི་འདུག་རེད་དེ། དེ་གི་ཨ་ཅིག་ཡིན་ས་རེད་བསམ་པ་ཅིག་མ་གཏོགས་ཁུངས་སྐྱེལ་ཅིག་བྱེད་ཐུབ་ཀྱི་མི་འདུག་ཨ། ཨན་ད་ག་རེ་བྱེད་དགོས་ན་བསམ། ཨན་དེ་བྱེད་དུས་ཨན་ཅིག་ངའི་གྲྭ་ཚང་རྒན་རྒྱ་མཚོ་ལགས་ཕ་གི་ཕས་སུ་བབས་ཡོད་ལ། ཨ་ནི་ཁང་པ་གཅིག་ནང་མཉམ་དུ་བསྡད་ཡོད། ངས་དེ་འདྲའི་བརྟག་དཔྱད་བྱེད་ཡིན་ང་རང་ཕ་གིར་སླེབས་དུས་རྩ་ནས་ཡིད་ཆེས་སྐྱེ་ཡས་ཅིག་འདུག་དེ་ཡིན་ནས་འདི་རྒྱུ་མཚན་གསལ་པོ་གས་ཆགས་ཀྱི་མི་འདུག་ད་ཁྲིམས་ལ་གཏུག་མཁན་འདྲས་ཅིག་ཡིན་ན་ཅིག་ཁོ་རང་དཔང་རྟགས་འདི་དཔང་རྟགས་གས་ཆགས་ཀྱི་མི་འདུག་དེ་ངའི་ཚོར་བ་ཙམ་རེད་མ་གཏོགས་ག་ཅེས་བ་ཡིན་ནའང་ཨེ་རྒན་ང་གཉིས་ལབ་ལབ་བཏང་ད་མ་རེད། ང་ཚོའི་བོད་པའི་ལྷ་ཅིག་ལ་སང་ཉིན་ཁོའི་རྩ་ལ་ཡོང་རོགས་ཅིག་ལབ་དགོས་ནེ་པ་ལི་རེད་ཨ་ཅག་དེ།

ཚེ་རིང་མཆེད་ལྔ་ལ་འཕྲིན་བཅོལ་དེ་བྱ་སྟངས་ཤེས་ཀྱི་ཡོད། ཚེ་རིང་མཆེད་ལྔ་ལ་འཕྲིན་བཅོལ་ཅིག་བཏང་ཁང་པ་ནང་ལོགས་ལ། འདི་སྐྱེ་བ་སྔ་ཕྱི་ཡི་ཐོག་ལ་འདི་ཤེས་འགོ་དགོས་འདུག་འདི་གལ་ཆེན་པོ་ཞེ་དྲག་ཡིན། ཨེ་སང་ཉིན་ཕ་གི་ནེ་པ་ལི་འདི་རྩ་ལ་ཡོང་རོགས་གྱིས་རོགས་པ་བྱེད་རོགས་གྱིས་ལ། ཁ་ནི་ལབ་རོགས་ཁང་པ་ནང་ལོགས་ལ། འཕྲིན་བཅོལ་བཏང། ཨེ་སང་ཉིན་ཆུ་ཚོད་དགུ་པ་ལ་རྒན་ང་གཉིས་ཐོན་འགྲོ་ཡིན། ནེ་པ་ལི་འདི་རྩ་ལ།

གཅིག་བྱས་ན་དེ་བོད་ཀྱི་སྟོད་ཕྱོགས་ཀྱི་ལུང་པའི་སྐད་ཅིག་ཡིན་སྲིད་ཀྱི་རེད། སྐད་གཏེར་དྲག་པོ་ཞིག་འདུག་བོད་སྐད་ཡིན་པ་ཞིག་ལ། ཨ་བ་དུ་སི་ནས་སྐད་ཆ་བཤད་ཨེ་ནི། རྒྱལ་བ་རིན་པོ་ཆེའི་བྱིན་རྟེན་འཁྱེར་ཡོད། བྱིན་རྟེན་དེ། ཟ་གི་ཡིན་པས་ཟེར་ཟ་གི་ཡིན་ཟེར་གྱི་འདུག་བྱིན་རྟེན་ཕར་སྤྲད། ཨ་ལུང་བསྟན་འདྲ་བོ་དེ་འདྲའི། ཕར་ཡི་རྒྱབ་བྱས་སོང། ཡང་ང་ད་ལུང་བསྟན་དེ་ཡིད་ཆེས་མཁན་མེད། དོ་སྣང་གས་སྤྲད་མེད། རྒན་ལ་ལུང་བསྟན་རྒྱབ་བྱེད་དེ་འདྲའི་ཅིག་ཐིག་བཞག། སྐྱེས་ན། དེ་བྱས་ནས། དེ་བྱས་དུས་ཚད་ནས། བྱས་ཙང་འོ་དེ་འདྲས་བྱས་ནས་ནི། བུ་སྐྱེས་ཐོག་ལ་སྐྱེས་ཅིག་ཤེས་དེས་བྱོས་ཏེ་དེ་གིས་ནི་རྒྱུ་མཚན་ཏོག་ཙམ་རག་གི་འདུག། ག་རེ་ཟེར་ན། ཕྱོགས་གཅིག་ནས་ནེ་པ་ལི་རེད། ནི། ཕྱོགས་གཅིག་ནས་ཤེས་ཀྱི་མ་རོ། ང་ཚོའི་ཁང་པ་ནང་ལོགས་ལ་ཚེ་རིང་མ་ལ་དེ་བྱས་པ་དེ་ཁོས་ཤེས་ཀྱི་མ་རོ། ཨ་སྐྱག་རྫུན་བཤད་རེད་ལབ་ཡས་མི་འདུག་ན་ཚ་རེད་ལབ་ཡས་མི་འདུག་བྱས་ཙང་དེ་འདྲས་ཀི་ཐོག་ནས། བྱས་ཙང་དེས་དངོས་གནས་ཡང་འཇོག་ཞིབ་འཇུག་ཏེ་མང། ཁ་ཤས་ཀི་ཏེ་ལ་ཡོད་དོ། རྒྱ་གར་སྐད་ཁྱོན་ནས་མ་ཤེས་མཁན་དེ་འདྲ་རྒྱ་གར་གདོང་འདྲེ་འཛུལ་ནི་རྒྱ་གར་སྐད་རྒྱག་མཁན་དེ་འདྲ་ཡོད་དོ། འོ་དེ་ཚོ་དངོས་གནས་རང་ཞིབ་འཇུག་བྱས་ནས་འདི་བྱས་པ་ཡིན་ན། ད་ཁོས་ཀྱི། ཤེས་པ་ཟེར། སེམས་ཟེར་དེ་ཀླད་པ་རྐྱང་རྐྱང་སྐད་ཆ་མ་ཡིན་པའི། གཞན་དག་ཅིག་ཡོད་པ་ཅིག་ཁུངས་སྐྱེལ་བྱེད་ཐུབ་ཀྱི་འདུག། ད་མི་ལ་འགྲེལ་བཤད་རྒྱག་ན་མ་རྒྱག་ན། ཁོ་ཁྱད་པར་གས་ཡོད་མ་རོ། ཁ་ཤས་ལ་ཡང་གདོང་འདྲེ་ལབ་དུས་ནས་ཨ་རྨོངས་དད་རེད་ལབ་མཁན་ཡོད་རོ། དངོས་གནས་བྱས་ན་དེ་ཡང་རྨོངས་དད་རེད་བ།

འདི་བྱེད་དུས་ཙ་ན་ནང་པའི་གིས་ནཱ་ལེན་དྲ་གི་མཁས་པ་ཨཱརྱ་བྷ་ཊ་གིས་ཨ་ནི་འཛམ་བུ་གླིང་གི་རིལ་རིལ་དང་ཨ་འདི་ཉི་མ་ལ་འཁོར་ཡ་དང་འདི་འདྲི་སྐད་ཆ་བཤད་གི་འདུག་འདི་འགྲིག་གི་མ་རེད་ཟེར་དུས་སུ་དགག་པ་བརྒྱབ་ཡོད་ས་རེད་བྱས་ཙང་ད་འདི་ནཱ་ལེན་དྲ་གི་མཁས་པ་ཡིན་པ་དེ་འདི་གིས་མཚོན་གི་འདུག་བྱས་ཙང་གཅིག་བྱེད་དུས་ཨ་ནི་འདི་འདྲི་ཡིན་ན་ནཱ་ལེན་དྲ་གི་མཁས་པ་འདི་གིས་ཨ་ནི་ག་རེ་བྱས་ནས་ཨ་ནི་ད་ལྟ་གི་ཚིག་འདི་ནང་བཞིན་བཤད་པ་རེད་གཅིག་བྱས་ན་ཁོ་རང་མངོན་ཤེས་ཀྱི་ཐོག་ནས་ལབ་ཐུབ་པ་རེད་ལག་ཆ་ནི་ཡོད་མ་རེད་ཨ་ནི་གཅིག་བྱས་ན་སངས་རྒྱས་ཀྱི་བཀའ་ཁ་ཤས་ནང་ལོག་ཡོད་ཀྱི་རེད་བཀའ་བོད་ལ་མ་བསྐྱུར་བ་མང་པོ་ཡོད་རེད་བ།

དེ་འདྲས་ཅིག་དྲན་གྱི་འདུག་ད་ལྟ་ངས་གསལ་པོ་དྲན་མ་སོང། དེ་འདྲས་བྱས་པ་ཡིན་ན། སེམས་ཅན་མ་ཡིན་པ་ལ་སྲོག་སྐད་ཆ་བཤད་ཡ་ཅིག་ཡོད་དེ་ངས། ད་ནམ་རྒྱུན་ཡོངས་གྲགས་བྱས་ན། ནང་པའི་གིས་སྲོག་ཟེར་དུས། ཤེས་པ་ཡོད་མིན་སྐད་ཆ་བཤད་པ་རེད་བ། ད་ཤེས་པ་ཟེར་དུས་ད་ཨ་ལེ་སྔོན་ལ་ད་གིན་ལབ་པ་ནང་བཞིན་སྔོན་ལ་ཤེས་པ་ཟེར་ཡས་དེ། ཕ་གི་གཟུགས་ཅན་དངོས་པོ་ལས་ལོགས་སུ་ཤེས་པ་ཅིག་ཁྱོན་ནས་མེད་ན།

ཆ་ཤས་ཕྱེ་ཡོད་མ་རེད་ཟེར། ད་ཆ་ཤས་ཕྱེ་ཡོད་མ་རེད་ཟེར་གི་བ་རེད། ད་གྲུབ་མཐའ་གོང་མ་གཉིས་ཀྱི་སྐད་ཆ་བཤད་ཡོང་དུས་དེ་ལ་ཆ་ཤས་ཕྱེ་ཡས་མེད་ན། དེ་འདྲིའི་རྡུལ་ཕྲན་དེ་ལ་ཨ་ནི་ཆ་ཤས་ཕྱེ་ཡས་མེད་ན་རྡུལ་ཕྲན་དེ་གི་ཤར་གི་ཆ་རྡུལ་ཕྲན་དེ་གི་ནུབ་གི་ཆ་གཡས་ཕྱོགས་གཡོན་ཕྱོགས་ཟེར་གི་ཆ་ཤས་གཉིས་ཡོད་མ་རེད་པས། འདི་ཁྱོན་ནས་མེད་པ་ཡིན་ན། ཨ་ནི་གྲིབ་ནག་ཕོག་ཐུབ་ཀྱི་མི་འདུག་ཟེར་བ།

དེ་ནང་བཞིན་ཆ་གཉིས་ཕྱེ་ཡས་མེད་ན། རྡུལ་གཉིས་ཚུར་འདུས་པ་ཡིན་ནས་ཆ་གཅིག་དེ། ཁོ་ཚོ་གཉིས་ཀྱི་ཆ་གཅིག་ཕྲད། ཆ་གཅིག་དེ་མ་ཕྲད་ཡིན་ཙང། ཆ་གཉིས་ཡོད་ན་ཨ་ནི་གཞི་ནས་ཡང་དེ་ལ་འདུས་ཏེ་ཆེ་རུ་ཆེ་རུ་འགྲོ་གི་རེད་བ། ཆ་ཁོ་རང་གཡས་གཡོན་ཆ་ཕྱེ་ཡས་ཁྱོན་ནས་མེད་ན། རྡུལ་ག་ཚོད་འཚོགས་པ་ཡིན་ནས་ཆེ་རུ་ག་འདྲ་སེ་འགྲོ་གི་རེད། དེ་འདྲིའི་གི་རིགས་པ་མང་པོ་ཞིག་བཏང་ནས་སེམས་ཙམ་པ་དང་དབུ་མ་པ་གིས་ཨ་ནི་རྡུལ་ཆ་མེད་མི་འདུག། ལབ་བསྡད་གི་བ་རེད། དེ་གསུངས་བསྡད་གི་བ་རེད། ད་རྡུལ་ཆ་མེད་མི་འདུག་སྐད་ཆ་བཤད་འོང་དུས་ཨ་ནེ་གཞི་ནས་བསམ་བློ་མང་པོ་བཏང་དགོས་ཡ་ཆགས་པ་རེད་ད། ཕ་གི་རྡུལ་ཕྲན་མཐར་ཐུག་བཙལ་ནས་ཆ་ཤས་མེད་མཁན་ཁྱོན་ནས་མེད་ན། ཆ་ཤས་ཕྱེ་འོང་དུས་ཙ་ན་ཨ་ནེ་ཡང་ཆ་ཤས་འདི་ཨ་ནེ་ཁོ་རེད་མ་རེད་སྐད་ཆ་བཤད་འོང་དུས་ཙ་ན། ཆ་ཤས་དང་ཆ་ཅན་ལོགས་ཀ་ཅིག་བཞག་པ་རེད་བ། ཆ་ཤས་གཉིས་འདི་མ་ཡིན་གྱི་རྡུལ་ཅིག་ཡོད་རེད་པས། མཛུབ་གུ་འཛུགས་ས་མེད་མཁན་དེ་འདྲི་སྐད་ཆ་བཤད་འོང་དུས་ཨ་ནེ་གཞི་ནས། སེམས་ཙམ་པ་གིས་ཚང་མ་སེམས་ཀྱི་བདག་ཉིད་ཙམ་རེད་སྐད་ཆ་བཤད་ཡ་ཞིག་འདུག་བ།

མར་དེའི་སྐྱེ་དམན་སྐྱེས་ན་ཁྱོ་གའི་སྐད་ཆ་སྐད་མ་རེད། དཔེར་ན་སྐྱེ་དམན་ཁྱོ་ག་གྲོངས་འགྲོ་མཁན་ཅིག་ཡིན་ན་འདི་ཡི་ཐོག་ནས། ད། བྱས་ཙང་མཚམས་མཚམས་ལ་ངས་ག་རེ་འཁྲུག་རེད་ཟེར་ན། ངས་ནམ་རྒྱུན་ཨེ་ནི། མི་དེ་འདྲས་གྲོངས་བྱས་འོང་དུས། ཨེ་གའི་བྱེད་ཀྱི་མ་རེད་ཁོ་གཞན་དང་གྲགས་ཀྱི་མ་རེད་ནང་པ་ཅིག་རེད་བསྡད་ཡོད་རེད་དགེ་བ་བྱས་ཡོད་རེད། ཨེ་ནི་ཚེ་ཕྱི་མ་ཡག་པོ་ཅིག་ལ་སྐྱེས་ཀྱི་རེད། འདི་ཀྱང་གཉའ་ཤད་དེ་རེད་བ།

ཨ་འདི་འདྲའི་མེད་མཁན་དེ་ཚོ་གི་མང་ཆེ་སེམས་ཁྲལ་དེ་ད་ང་དང་ཁ་བྲལ་སོང་ད་ང་ཐུག་ཡ་ཡོད་མ་རེད་འདི་གི་རེད་དོ་འདོད་ཆགས་འདི་གི་རེད་དོ་སེམས་ཁྲལ་ཡོང་བའི་རྐྱེན་ལྟེ་བ་དེ། ད་འདོད་ཆགས་འདི་ཡིན་དུས་ཨ་ནི་འདོད་ཆགས་འདི་ཁོ་གིས་ང་ལ་ཕན་གི་བ་རེད། ཁོ་ཡོད་ན་ང་ལ་སྐྱིད་པོ་ཡོད་རེད་འདི་གི་ཐོག་ནས་ཡོང་བསྡད་ཀྱི་ཡོད་རེད་བ། ད་འདི་སེལ་ཡའི་ཐབས་ཤེས་ལ་ཨ་ནི་ཁོ་ཡོད་ནས་སྐྱོན་ཡོད་ཡོང་སྲིད་ཀྱི་རེད་བ། ཁོ་མེད་ནས་ཁེ་བཟང་ཡོང་སྲིད་ཀྱི་རེད་བ། འདི་འགྲེལ་བཤད་རྒྱ་ཡི་སྐད་ཆ་དེ་རེད། ད་འདི་ཡིན་གཅིག་མིན་གཅིག་སྐྱེ་དམན་སྐད་ཆ་རྐྱང་རྐྱང་མ་རེད་ཁྱོ་ག་ཡིན་ནས་གཅིག་པ་རེད་སྤུ་གུ་ཡིན་ནས་གཅིག་པ་རེད་ཕ་མ་ཡིན་ནས་གཅིག་པ་རེད་གྲོགས་པོ་ཡིན་ནས་གཅིག་པ་རེད་ཚང་མ་ལ་གཅིག་པ་གཅིག་རྐྱང་རེད། འདིའི་སྐད་ཆ་འདི་བཤད་ཆོག་གོ། སྐྱོན་གྱི་ཆ་དང་ཡོན་ཏན་ཆ་ཚང་མ་ལ་ཡོད་རེད་བ། ཕ་གི། ཁྱོ་ག་ལས་སྐྱོན་གྱི་ཆ་དང་ཡོན་ཏན་ཆ་ཡོད་རེད་སྐྱེ་དམན་ལས་སྐྱོན་གྱི་ཆ་དང་ཡོན་ཏན་ཆ་ཡོད་རེད་ད་ལྟ་འདི་གཙོ་བོ་གང་ཟག་འདི་གི་སྐད་ཆ་རྐྱང་རྐྱང་མ་རེད། གང་ཟག་འདི་ཡོད་པའི་རྐྱེན་གྱིས་སོ་སོ་ལ། ཨ་ནི། ཡོན་ཏན་ཡོང་དང་སྐྱོན་ཡོང་སྐད་ཆ་འདི་རེད། བ་དེ་སྐད་ཆ་དེ་རེད་ལྷག་པར་དུ་ཆོས་དང་འབྲེལ་ནས་སྐད་ཆ་བཤད་ཡོང་དུས་གནས་ཚུལ་མང་པོ་བཤད་ཡས་ཡོད་རེད། དཔེར་ན་ད་ག་རེ་ཟེར་དགོས་རེད། ད་ལྟ་མི་སྟོང་ཕྲག་ཁྲི་ཕྲག་འབུམ་ཕྲག་མང་པོ་བསད་བསྡད་མཁན་དེ་འདྲ་ཡོད་རེད་བ། དེ་ཚོའི་མི་དེ་གས་དེ། གལ་སྲིད་ཁོ་ལ་དབང་ཆ་དེ་འདྲ་ཞིག་མེད་པ་ཡིན་ན། ཨན་ཁོས་སྐད་ཆ་བཤད་ཡོང་དུས་མི་དེ་ཚོས་ཉན་དགོས་ཡས་དེ་འདྲའི་དབང་ཤུགས་ཅིག་ཁོ་ལ་དགའ་པོ་བྱེད་མཁན་མི་མང་པོ་དེ་གས་དེ་མེད་པ་ཡིན་ན་སྐད་གྲགས་དེ་གས་དེ་མེད་པ་ཡིན་ན། ཁོ་ལ་དཔལ་འབྱོར་དེ་གས་དེ་མེད་པ་ཡིན་ན་སྡིག་པ་དེ་ཁྱོན་ནས་བསགས་ཐུབ་ཀྱི་མ་རེད།

གལ་སྲིད་ཁོ་ལ་དབང་ཆ་དེ་གས་དེ་མེད་པ་ཡིན་ན། ཁོ་ལ་རྒྱ་ནག་མི་དམངས་མང་པོ་དེ་འདྲས་ཅིག་གིས་ཁོ་ལ་དགའ་པོ་བྱེད་ཀྱི་མེད་པ་ཡིན་ན། ཁ་ལ་ཉན་གྱི་མེད་པ་ཡིན་ན། ཁོ་ལ་དབང་ཤུགས་དང་དཔལ་འབྱོར་དེ་གས་དེ་མེད་པ་ཡིན་ན་ཁོ་ངན་སོང་དུ་འགྲོ་དགོས་ཡས་ཁྱོན་ནས་ཡོད་མ་རེད། དེ་འདྲས་མི་མང་པོ་བསད་པས་སངས་རྒྱས་བསྟན་པ་རྩ་མེད་བཟོས་ནས་ངན་སོང་འགྲོ་དགོས་ཡས་དེ་ཡོད་མ་རེད། སྐྱོན་གཅིག་འདུག་ཨ་སྐྱོན་གྱི་ཆ་ཅིག་འདུག་ཨ། ཡང། ཡོན་ཏན་གྱི་ཆ་ཅིག་ཡོད་རེད་བ། ཁོའི་དབང་ཤུགས་དེ་གིས་ཁོས་གིས། མི་མང་པོ་ཁ་ལ་ཉན་ཡས་དེ་རྒྱ་ནག་ལ་ཡང་ཡར་རྒྱས་མང་པོ་བཏང་ཡོད་རེད་བ། ཕྱོགས་གཞན་དག་ཅིག་ནས་ཡར་རྒྱས་མང་པོ་ཕྱིན་ཡོད་རོ། མི་སྐྱོ་བོ་མང་པོ་ཅིག་ཡང་ཡར་རྒྱས་མཐོ་སར་སླེབས་ཡོད་རོ། དེའི་ཆ་ནས་བཤད་པ་ཡིན་ན་ཕྱོགས་གཅིག་ནས་ཡང་ཕན་ཐོགས་བྱུང་ཡོད་རོ། དེའི་དབང་ཤུགས་དེ། བྱས་ཙང་ཁོ། གཉིས་ཀ་ཤེས་པ་ཡིན་ན། བསམ་བློ་ག་འདྲས་ག་རེ་བཏང་མ་བཏང་དེ་ད་སོ་སོས་བལྟ་རྒྱུ་རོ། ཕར་ཕྱོགས་ལ་ཡིན་ནས་སོ་སོ་ཡིན་ནས་བེད་སྤྱོད་ག་འདྲས་བཏང་མ་བཏང་དེ་སོ་སོས་བལྟ་ཡས་རོ་ཨོ་དེ་རེད། གཞན་གཅིག་པ་གཅིག་རྐྱང་རེད་ནང་ཆོས་ལ། ཁོ། ཁྱོ་ག་སྐྱེ་དམན་ད་ཕར་བཞག་རིགས་མཐོ་དམན་སྐད་ཆ་ཡོད་མ་རེད། གཞན་དག་ཕར་བཞག་ནས་མི་སྡུག་ཅག་ཅིག་ནི་མཐའ་གཅིག་ཏུ། སྡུག་ཅག་བྱེད་མཁན་ཆོས་ལ་ཁ་བཏང་མཁན་སངས་རྒྱས་བསྟན་པ་ལ་སྐུར་བ་བཏང་མཁན་དེ་ཚོས་གཞི་རྩའི་གནས་སྟངས་ཀྱི་ཐོག་ནས་གཅིག་པ་གཅིག་རྐྱང་རེད་ང་ཚོ་དང་གཅིག་པུ་གཅིག་རྐྱང། ད་དུང་ཆུ་ཚད་མཐོ་པོ་སྐད་ཆ་བཤད་ཡོང་དུས་གཞི་རྩའི་གནས་སྟངས་ཀྱི་ཐོག་ནས་སེམས་ཅན་ཐམས་ཅད་སངས་རྒྱས་དང་གཅིག་པ་རེད་ཟེར་བ་རེད་གཞི་རྩའི་གནས་སྟངས་ཀྱི་ཐོག་ནས། གནས་སྐབས་ཀྱི་ཁྱད་པར་ཤོར་འགྲོ་བ། རྒྱུ་རྐྱེན་རྟེན་འབྲེལ་འཛོམས་མ་འཛོམས་བཅས་ཀྱི་ཁྱད་པར་ཤོར་འགྲོ་བ། འདིའི་ལྟ་སྟངས་འདི་གི་ཐོག་ནས་བྱས་ཙང་ཨ་ནེ་ནང་པའི་གཞུང་ནས་བཤད་ཡོང་དུས་ཙ་ནས་སེམས་ཅན་ཐམས་ཅད་ལ་གུས་ཞབས་བྱེད་དགོས་རེད། འོ་དེའི་ནང་ལོགས་ལ་ད་ཆོས་ལ་དམའ་འབེབས་བྱས་བསྡད་མཁན་ཕ་གི། སངས་རྒྱས་བཅོམ་ལྡན་འདས་ལ་སྐུར་བ་བཏབ་བསྡད་མཁན་དེ་ཚོ་ཚང་མ་ཚུད་ཡོད། ཐ་ན་རྒྱལ་བ་རིན་པོ་ཆེ་ལ་སྐྱོན་བརྗོད་བྱས་བསྡད་མཁན་དེ་ཚོ་དེའི་ནང་ཚུད་ཡོད། གཞི་རྩའི་གནས་སྟངས་ཀྱི་ཐོག་ནས་བསམ་སྟངས་ཡང་ན་གུས་ཞབས་བྱས་ཡོད་པ་བྱས། ཡང་གནས་སྐབས་གུས་ཞབས་བྱས་མ་བྱས་ཟེར་ཡས་དེ་དགག་བྱ་དགོས་པ་ལ་ལྟོས་པ་རེད། གུས་ཞབས་བྱས་ནས་ཁོ་ལ་གནོད་ཀྱི་ཡོད་ན་དེ་བྱས་ཡོད་མ་རེད་བ། གུས་ཞབས་བྱས་ནས་ཁོ་ལ་གནོད་ཀྱི་མེད་པ་ཡིན་ན་ཡང་ཨེ་ཡིན་ཁོར་ཡུག་མང་པོ་ཞིག་ན་མི་མང་པོ་ཅིག་ལ་གནོད་ཀྱི་ཡོད་ན་དེ་བྱས་ཡོད་མ་རེད་བ། དེ་རེད་མ་གཏོགས་སེམས་ཀྱི་ཐོག་ནས།